བྱ་རྒྱུད། ད་བྱ་རྒྱུད་ལྷ་ཚོགས་དང། འདི་བྱས། ད་དེ་ནས་པད་རིམ་དྲུག་པ་དེ་ཨ་ནི་མ་ཚད་པའི་དྲུག་པར་སངས་རྒྱས། དེ་ནས་མཆོག་གི་སྤྲུལ་སྐུ་རྣམ་པ་ཅན་བསྐལ་བཟང་གི་སངས་རྒྱས་སྟོང། ད་སངས་རྒྱས་སུམ་ཅུ་སོ་ལྔ། རེ་བ་ད་བསྐལ་བཟང་གི་སངས་རྒྱས་སྟོང། ཨ་ནི། བདེ་གཤེགས་བརྒྱད་སངས་རྒྱས་སུམ་ཅུ་སོ་ལྔ་ལ་སོགས་པ། བསྐོར་བ། ད་པད་རིམ་བདུན་པར། བྱང་སེམས་ཉེ་བའི་སྲས་ཆེན་བརྒྱད། སོགས། བྱང་ཆུབ་སེམས་དཔའི་ཚུལ་བཟུང་བ་རྣམས་ཀྱིས་བསྐོར་བ། ད་པད་རིམ་བརྒྱད་པ་དེ་ལ་རང་རྒྱལ་བཅུ་གཉིས་སོགས། ད་དེ་ཚོའི་གྲངས་ཀ་དེ་ཡ་གི་སྐྱབས་འགྲོའི་ཚོགས་ཞིང་སྐབས་ལ་མཆན་ནང་ལ་བཀོད་ཚར་ཡིན་པ་དེ་འདིར་བྲིས་ཡོད་མ་རེད། རང་རྒྱལ་བཅུ་གཉིས་སོགས། རང་སངས་རྒྱས་རྣམས་ཀྱིས་བསྐོར་བའོ། དགུ་པར། ཉན་ཐོས་གནས་བརྟན་བཅུ་དྲུག་ལ་སོགས་པའི་ཉན་ཐོས་ཆེན་པོ་རྣམས་ཀྱིས་བསྐོར་བ། བཅུ་པར་དཔའ་བོ་མཁའ་འགྲོ། ཡུལ་ཉེར་བཞིའི་དཔའ་བོ་དང་དཔའ་མོ་རྣམས་ཀྱིས་བསྐོར་བ། བཅུ་གཅིག་པར་མདུན་དུ་ཡེ་ཤེས་མགོན་པོ་ཕྱག་དྲུག་པ། དམ་ཅན་ཆོས་ཀྱི་རྒྱལ་པོ་ཕྱི་ནང་གསང་གསུམ་ལ་སོགས་པའི་ཆོས་སྐྱོང་སྲུང་མ། འཇིག་རྟེན་ལས་འདས་པ་རྣམས་གོང་དུ་སྐྱབས་འགྲོའི་ཚོགས་ཞིང་གི་སྐབས་གསལ་བ་ལྟར་གསལ་འདེབས། རིན་པོ་ཆེའི་ཁྲི་ཕྱོགས་བཞིར་དེ་ནས་ཤར་དུ་ཡུལ་འཁོར་སྲུང། ལྷོར་འཕགས་སྐྱེས་པོ་ནུབ་ཏུ་སྤྱན་མི་བཟང། བྱང་དུ་རྣམ་ཐོས་སྲས་རྣམས་བཞུགས་པ། རྒྱལ་ཆེན་བཞི་ངོ་བོ་འཇིག་རྟེན་ལས་འདས་པའི་དབང་དུ་བྱས་ནས་ཁྲི་སྟེང་དུ་བཀོད་པ་དང། ཡང་ན་རྣམ་པ་འཇིག་རྟེན་པའི་ཚུལ་བཟུང་བའི་དབང་དུ་བྱས་ཏེ་ཁྲིའི་ལོགས་སྤྲིན་ཕུང་སྟེང་བཀོད་པའི་ལུགས་ཀྱང་འཐད། ཚོགས་ཞིང་དེ་དག་ཐམས་ཅད་རང་རང་གི་མདུན་ན་གདན་ཁྲི་ཕུན་སུམ་ཚོགས་པ་ལ་རང་རང་གིས་གསུངས་པའི་ལུང་གི་ཆོས་རྣམས་འོད་ཀྱི་རང་བཞིན་ཅན་གྱི་པོ་ཏིའི་རྣམ་པར་ཡོད་པ། ད་ཚོགས་ཞིང་དེ་དག་ཚང་མ་ཀློག་གི་རེད་བ་ད། འོ་ད། གཡས་དང་གཡོན་ད་དེ་འདྲས་ལ་དེ་ནས། སོ་སོ་བི་གའི། འགྲོ་བ་ད་ད་སྤངས་རྟོགས་ཀྱི། དེ་ནས། ངོ་བོ་བི་དྷི་ཡིན་པ་ལ་རྣམ་པ་དེ་ནས་ལུང་པོ་ཏིའི་རྣམ་པ་ཡོད་དེ་བ། དེ་དག་གི་ཕྱི་རོལ་དུ་གང་ལ་གང་འདུལ་གྱི་སྤྲུལ་པའི་བཀོད་པ་བསམ་གྱིས་མི་ཁྱབ་པ་ཕྱོགས་བཅུར་འཕྲོ་བ། ཚོགས་ཞིང་དེ། ཚོགས་ཞིང་དེ་ཐམས་ཅད་ཀྱི་གནས་གསུམ་དུ་སྤྱི་བོར་སྐུ་རྡོ་རྗེ་རྣམ་སྣང་གི་ངོ་བོ་ཨོམ་དཀར་པོ།

ཐུགས་ཀར་ཐུགས་རྡོ་རྗེ་ངོ་བོ་ཐུགས་རྡོ་རྗེའི་ངོ་བོ་ཧཱུྃ་སྔོན་པོ་སོགས་རྡོ་རྗེ་གསུམ་གྱི་རང་བཞིན་གྱི་ཡི་གེ་འབྲུ་གསུམ་དགོད། འདོན་ཆར་མི་གསལ་ཡང། ལྟེ་བར་རིན་འབྱུང་གི་ངོ་བོ་སྭཱ་སེར་པོ། གསང་གནས་སུ་དོན་གྲུབ་ཀྱི་ངོ་བོ་ཧཱ་ལྗང་གུ་ཡང་དགོད་པར་གསུངས། རྡོ་རྗེ་གསུམ་ནི་སངས་རྒྱས་ཁོ་ནའི་ཁྱད་ཆོས་ཡིན་པས་ཚོགས་ཞིང་གི་ཉན་རང་སོགས་ཀྱང་རྣམ་པ་དེར་བསྟན་པ་ཙམ་མ་གཏོགས། ངོ་བོ་སངས་རྒྱས་ཁོ་ན་དང།

ཐམས་ཅད་གཙོ་བོ་ལྟར་སེམས་དཔའ་གསུམ་བརྩེགས་སུ་བྱ་བའི་མན་ངག་ཀྱང་ཡོད། ཚོགས་ཞིང་ཚང་མ་ལོ། སེམས་དཔའ་གསུམ་བརྩེགས། དམ་ཚིག་སེམས་དཔའ། ཡེ་ཤེས་སེམས་དཔའ་ཏིང་ངེ་འཛིན་སེམས་དཔའ། དཔེར་ན་བླ་མ་བློ་བཟང་ཐུབ་དབང་རྡོ་རྗེ་འཆང་གི་གཙོ་བོ་ལ། སེམས་དཔའ་གསུམ་བརྩེགས་ཡོད་པ་དང་བླ་མ་བློ་བཟང་ཐུབ་དབང་རྡོ་རྗེ་འཆང་ཆེ་དེའི་ཐུགས་ཀ་དེ་ལ་དེ་ནས། བསྟན་པའི་བདག་པོ། བསྐྱེད། སངས་རྒྱས་བཅོམ་ལྡན་འདས་བསྒོམ་ཡ་ཨོ་དེས་དམ་ཚིག་སེམས་དཔའ་བྱས། དེ་ཡི་ཐུགས་ཀ་ལ་དེ་ནས་རྡོ་རྗེ་འཆང་བསྒོམ་ཡ་དེས་ཡེ་ཤེས་སེམས་དཔའ་བྱས། དེ་ཡི་ཐུགས་ཀ་ལ་ཧཱུྃ་ཡིག་བསྒོམ་ཡ་དེས་ཏིང་ངེ་འཛིན་སེམས་དཔའོ་དེ་ནང་ལྟར་གྱི་ཚོགས་ཞིང་གང་ག་ལོགས་ལ་དམ་ཚིག་སེམས་དཔའ་ཡེ་ཤེས་སེམས་དཔའ་ཏིང་ངེ་འཛིན་སེམས་དཔའ་གསུམ་ཆར་བསྒོམ་ཡ་གི་མན་ངག་ཡོད་ཟེར་བསྒོམ་ཐུབ་ན་བསྒོམ་ན་ཡག་པོ་ཡོད་རེད་གསུངས་པ་རེད། རེད་བ་ད་དམ་ཚིག་སེམས་དཔའ་དེ་གིས་ཕྱི་ལོགས་ཀྱི་དེ་ཕུང་པོ་རགས་པ་དེ་མཚོན་གྱི་ཡོད་རེད།

ཡེ་ཤེས་དམ་ཚིག་སེམས་དཔའ་ཟེར་ཡ་དེ་ཡེ་ཤེས་སེམས་དཔའ་འགྲོ་འོང་བྱེད་ས། ཡེ་ཤེས་སེམས་དཔའ་བཞུགས་ས། ཡེ་ཤེས་སེམས་དཔའ་འོང་ས། བཞུགས་ས་འགྲོ་འོང་བྱེད་ས་ཀྱི་ཚུལ་དེ་ལ་དམ་ཚིག་སེམས་དཔའ་ཁང་པ་གི་བཟོ་འདྲ་པོ་དེ་རེད། སོ་སོ་བསྡད་ས་ཀྱི། ཡེ་ཤེས་སེམས་དཔའ་དེ་ཁང་པའི་ནང་གི་མི་གི་བཟོ་འདྲ་པོ་དེ་རེད། རེད་བ་ད། འོ་ན་ཏིང་ངེ་འཛིན་སེམས་དཔའ་དེ་མིའི་ནང་གི་རྣམ་ཤེས་ཀྱི་བཟོ་འདྲ་པོ་དེ་རེད། ད་ཁོང་ཚོ་གསུམ། གུ་གུ་འདུག་བ་དང་འདྲ་བ་མེད་པ་སྲིད་པ་ནི་མ་བྱུང། དེ་ཡིན་དུས་ཚོགས་ཞིང་གང་ག་ལོག་ལ་དེ་གསུམ་སྒོམ་ན་ཡང་འགྲིག་གི་རེད། རྣམ་སྣང། ཐམས་ཅད་གཙོ་བོ་ལྟར་སེམས་དཔའ་སུམ་བརྩེགས་སུ་བྱ་བའི་མན་ངག་ཀྱང་ཡོད། ད་དེ། སྐུ་གསང་ཐིག་བྱ་ན། ད་དེ་ནས། ཐམས་ཅད་གཙོ་བོ་ལྟར་སེམས་དཔའ་སུམ་བརྩེགས་སུ་བྱ་བའི་མན་ངག་ཀྱང་ཡོད། དེ་ལྟར་ཚོགས་ཞིང་རྣམས། སྣང་ངོར་གསལ། ལེགས་པར་ཐེབ་པ། ད་སོ་སོའི་སྣང་ངོ། སྣང་ངོ་ཟེར་ན་མིག་ལ་སྣང་ཡ་དེ་མ་རེད། ཡིད་ལ་སྣང་ཡའི་ངོ་བོ་དེ་ལ། ཨ་ནི་གསལ་ལེགས་པར་ཐེབས་པ། རེད་བ་ད། གསལ་པོ་བི་གའི་འཆར་ཐུབ་ཡ་གཅིག། དེ་ནས་མོས་ངོ་ལ། སོ་སོའི་བི་གའི་མོས་ངོར་དེ་དང་དེ་དངོས་ཡིན་སྙམ་པ། རེད་བ་ད། དད་པའི་ངོ་ལ། ཡོན་ཏན་ཕུལ་དུ་བྱུང་བའི། ཨཱ་ནི་བྷི་ཀ་འདུ་ཤེས་གསུམ་བྱེད་དགོས་གསུངས་པ་དང། དད་ངོར་ཡོན་ཏན་ཕུལ་དུ་བྱུང་བའི་འདུ་ཤེས་གསུམ་བྱེད་དགོས་གསུངས། དེ་ལྟར་གསལ་འདེབས་ཟིན་ནས་ཡེ་ཤེས་པ་སྤྱན་འདྲེན་པ་ཡིན་ཅིང། དེ་ཡང་སྤྱན་འདྲེན་ངེས་པར་དགོས་པ་མིན་ཏེ། སྤྱིར་བཏང་བི་གའི་ཚོགས་ཞིང་ཡེ་ཤེས་པ་ཐག་རིང་པོ་གཅིག་ནས་སྤྱན་འདྲེན་དགོས་ཡ་ཡོག་མ་རེད། རང་གིས་མོས་པ་བྱེད་པ་ཙམ་གྱིས་མདུན་ན་བཞུགས་ཏེ་མདོ་ལས་གང་གིས་མོས་པ་གཙོར་བྱས་ན་དེ་ཡི་མདུན་ན་ཐུབ་པ་བཞུགས་ཞེས་གསུངས། རང་རེ་ཆོས་གྲྭའི་ཆོས་རའི་ནང་ལོགས་ལ་བའི་རྩོད་པ་བྱེད་པའི་ཚེ་སངས་རྒྱས་ཚད་མས་མ་དམིགས་པའི་ས་ཕྱོགས་མེད་ཅེས་སྨྲ་བ་དེ། ལབ་ཀྱི་རེད་བ་ད་སངས་རྒྱས་ཚད་མས་མ་དམིགས་པའི་ས་ཕྱོགས་མེད་སངས་རྒྱས་མེད་པའི་ས་ཕྱོགས་མེད། དེ་ནས། འོ་དེ་ཉམས་ལེན་གྱི་སྐབས་ཕན་ཐོགས་དགོས་པ་ཡིན། སུ་ཁེ་ནི་རེད་པ་རེད་བ་ད། ཇི་ད་ད་མདུན་ལ་པི་ཀའི་ཚོགས་ཞིང་བསམ་བློ་བཏང་བ་ཙམ་གྱིས་འོ་ད་དེར་གང་ག་བཞུགས་ཡོག་རེད། དགོས་པ་ཡིན། སྔགས་ཀྱི་གནས་དང་སྦྱར་ནའང་འཆར་བདེ་བ། ཨ་ནི་ཟུང་འཇུག་པ་རྣམས་སྐུ་ཐུགས་ངོ་བོ་གཅིག་ཏུ་སོང་བས་ཟུང་འཇུག་ཟེར་ཏེ། སྐུ་དང་ཐུགས་གཉིས་ཟུང་དུ་འཇུག་པ་རེད་བ་ངོ་བོ་གཅིག་ལ་སོང་ནས་ངོ་བོ་དབྱེར་མེད་དུ་སོང་ནས་སྐུ་དང་ཐུགས་པས་སྐུ་རེད་བ་ད་ངོ་བོ་དབྱེར་མེད་དུ་སོང་བས། ཡིན་ཙང་མཁྱེན་པས་གར་ཁྱབ་ཏུ་སྐུས་ཁྱབ་དགོས་པ་ནི། མཁྱེན་པའི་སྐད་ཅིག་གཅིག་གིས་ཀྱང་ཤེས་བྱའི་དཀྱིལ་འཁོར་ཀུན་ཁྱབ་ཅན་ཞེས་དང། ཡེ་ཤེས་ཇི་སྙེད་ཁྱབ་གྱུར་པ་སྐུ་ཡིས་ཀྱང་ནི་དེ་སྙེད་ཁྱབ། འོ་ད་རྣམ་པ་ཐམས་ཅད་མཁྱེན་པའི་ཡེ་ཤེས་ཀྱིས་ག་བ་ཁྱབ་ཡོད་ན། ཤེས་བྱ་ཐམས་ཅད་ལ་ཁྱབ་བསྡད་ཡོད་རེད་བ་ད། ཤེས་བྱ་ཐམས་ཅད་ལ་ཁྱབ་པ་ན་བདག་གི་སངས་རྒྱས་ཀྱི་བི་གའི་སྐུས་བི་གའི་ཤེས་བྱ་ཐམས་ཅད་ལ་ཁྱབ་བསྡད་ཡོད་རེད། འོ་དེ་རེད། འོ་དེ་ནི། སྐུ་ཡིས་སངས་རྒྱས་ཀྱི་སྐུ་ཡིས་པས་གསུང་གི་བྱ་བ་བྱེད་ཡ་འདྲ་བོ། སངས་རྒྱས་ཀྱི་གསུང་གིས་པའི་སྐུ་ཡི་བྱ་བ་མཛད་ཡ་འདྲ་བོ་འོ་དེ་རེད། ཞེས་གསུངས་པ་ལྟར་རང་གི་མདུན་གྱི་གཞིར་ཡང་སངས་རྒྱས་ཐམས་ཅད་ཀྱི་མཁྱེན་པས་ཁྱབ་པས་སྐུས་ཀྱང་ཁྱབ་པ་ཡིན། དེས་ན་རང་གི་ལས་སྒྲིབ་ཀྱིས་མ་མཐོང་བ་མ་གཏོགས་ཚོགས་ཞིང་གི་ལྷ་མོས་པས་གསལ་བཏབ་པ་ཙམ་གྱིས་མདུན་ན་བཞུགས་པ་ཐོགས་མེད་ཀྱིས་བྱམས་པ་དང།

བྲམ་ཟེ་མོ་གསལ་བའི་ཚུལ་ཁྲིམས་མོ་ཞེས་པ་སྔོན་ཡུན་རིང་པོ་ནས་བྱང་ཆུབ་ཏུ་སེམས་བསྐྱེད་དེ་རྒྱལ་བའི་བསྟན་པ་གསོ་བའི་སྨོན་ལམ་གྱི་མཐུ་ཆེན་ཞིག་ཡོད་པ། བྲམ་ཟེ་མོ་གཅིག་རོ་ད། སྨོན་ལམ་གྱི་སྨོན་ལམ་གྱི་མཐུ་ཆེན་ཞིག་ཡོད་པ། དེའི་བསམ་པ་ལ་ཐུབ་པའི་བསྟན་པ་ལ་དགྲ་ལན་གསུམ་བྱུང་སྟེ་ད་རྒྱ་གར་ན་བི་ཀའི་ནང་སངས་རྒྱས་ཀྱི་བསྟན་པ་ལ་བི་ཀའི་དགྲ་ལན་གསུམ་བྱུང་ནས། ཨ་ནི་སངས་རྒྱས་ཀྱི་བསྟན་པ་ཞེ་དྲག་གི་བི་ཀའི། ད་མ་ཉམས་དམའ་པོ་འདྲ་བོ་ནུབ་ནས། བྱུང་སྟེ་ནུབ་པ་ད་འདི་དར་བར་བྱེད་ནུས་པ་གཞན་ཡང་མི་སྣང་ས། བདག་ཀྱང་བུད་མེད་དུ་སོང་བས་ཨ་ནི་སངས་རྒྱས་ཀྱི་བསྟན་པ་སྤེལ་ཐུབ་ཀྱི་མི་འདུག་ཐུབ་ས་མ་རེད་སོང་བས་མི་ནུས་ཀྱིས་ལུས་ལས་བུ་བསྐྱེད་ལ། དར་བར་བྱེད་དུ་གཞུག་གོ་སྙམ་སྟེ་ཨ་ནི་རྒྱལ་རིགས་དང་འདུས་པས་འཕགས་པ་ཐོགས་མེད་འཁྲུངས། འོ་དེ་རེད་འཁྲུངས་སོ། དེ་ནས་ཡུམ་གྱིས་སྲས་འཁྲུངས་མ་ཐག་ལྕེ་ལ་གི་ཝང་གིས་ཡི་གེ་ཨ་འབྲི་བ་སོགས་བློ་རྣོ་བའི་ཐབས་ཤེས་ཐབས་བྱས་ཤིང། རྣམ་པ་ཀུན་ནས་གཙང་སྦྲ་ལ་གནས་ཏེ་བུ་འདི་རྒྱལ་བའི་བསྟན་པ་འཛིན་པ་ཞིག་ནམ་འོང་དུ་སྙམ་དུ་དེ་འབའ་ཞིག་ཡིད་ལ་བརྣགས་ཏེ་དེ་ཡི་ཐབས་ལ་འབད་ཅིང་ཡི་གེ་དང་རྩིས་དང་བྲམ་ཟེའི་རིག་བྱེད་སོགས་རིག་གནས་ཐུན་མོང་བ་རྣམས་ཡུམ་རང་ཉིད་ཀྱིས་བསླབས། བྲམ་ཟེ་མོ་གསལ་བའི་ཚུལ་ཁྲིམས་མོ་སེ། ཁོ་རང་ཡང་ཞེ་དྲག་གི་བའི་མཁས་པ་ཆེན་པོ་ཡོད་ས་རེད་བ། བུད་མེད་མཁས་པ་ཆེན་པོ་ཅིག། དེ་ད་ཁོ་རང་གི་བའི་ཡི་གེ་དེ་ཚོ་གང་ག་བསླབས་ནས་ཁོ་རང་གི་བུ་དེ་ལ། རྩིས་དང་དང་དེ་ཚོ་རེད་བ་ད། དེ་ཆེར་སྐྱེས་པའི་ཚེ་གཞོན་ནུ་དེས་ཡུམ། ཕ་ཡི་ལས་གང་ཡིན་ཞུས་པས། ད་རྒྱ་གར་གྱི་ལུགས་སྲོལ་རེ་བ་ད་གང་བྱས་པི་ཀའི་བུ་དེ་གས་ད་ནི་ཕ་ཡི་པའི་རྗེས་སུ་འབྲངས་ནས་ཕ་ཡི་ལས་ག་རེ་བྱས་པ་དེ་བུ་ཡིས་བྱེད་དགོས་ཡ་ཅེས་ལུང་པའི་ལུགས་སྲོལ་ཡོད་རེད་བ། དེ་ཡིན་ཙང་བུ་དེ་གས་དྲིས་ནས་ཡུམ་ལ། ཕ་ཡི་ལས་གང་ཡིན་ཞུས་པས་ཡུམ་གྱིས་ཁྱོད་ཕ་ཡི་རིགས་སྐྱོང་བའི་ཕྱིར། བསྐྱེད་པ་མིན་ཅེས་སམ། སངས་རྒྱས་ཀྱི་བསྟན་པ་ཉམས་པ་སེམས་ཅན་གྱི་སེམས་ཀྱིས་མ་བཟོད་ནས་དེའི་ཕྱིར་ཁྱོད་བསྐྱེད་པ་ཡིན་པས། དེའི་ཕྱིར་བསྐྱེད་པ་ཡིན་པས་ནི་རྒྱལ་བའི་བསྟན་པ་ལ་རབ་ཏུ་བྱུང་ལ་སྡེ་སྣོད་གསུམ་ཀློག་པ་དང། ད་ཁྱེད་རང་བི་ཀི་ཕ་ཡི་རིགས་སྒྲུབ་ཡག་གི་ཆེད་དུ་བསྐྱེད་པ་མ་རེད་སངས་རྒྱས་ཀྱི་བསྟན་པ་སྤེལ་སྤེལ་ཡག་གི་ཆེད་དུ་དེ་ནི་ཁྱེད་རང་བས་བསྐྱེད་པ་ཡིན་ཙང་ཁྱེད་རང་བས་སངས་རྒྱས་ཀྱི་བསྟན་ལ་ཞུགས་རྒྱལ་བའི་བསྟན་པ་ལ་རབ་ཏུ་བྱུང་སྡེ་སྣོད་གསུམ་ལ་ཀློག་པ་དང་བསམ་གཏན་ལ་འབད་ནས་རྒྱལ་བའི་བསྟན་པ་དར་བར་གྱིས་ཤིག་ཅེས་ད་གསུངས་ནས་ས་ཡུམ་དེ་གས་དེ་ནས་འཕགས་པ་ཐོགས་མེད་དེ་ནི་རབ་ཏུ་བྱུང་སྟེ་དགེ་ཚུལ་དང་དེའི་མཁན་སློབ་དགེ་འདུན་དང་བཅས་པའི་དབུས་སུ་བསྙེན་པར་རྫོགས་ཏེ་སྡེ་སྣོད་གསུམ་ལ་སྦྱངས་ནས་ལོ་རེ་ལ་ཚིགས་བཅད་འབུམ་འབུམ་གྱི་ཚིག་དོན་གཉིས་ཀ་ཐུགས་སུ་ཆུད་པར་མཛད། ད་འཕགས་པ་ཐོགས་མེད་རེ་བ་ད། ཐུགས་སུ་ཆུད་པར་མཛད། མཛད་པས་རིང་པོར་མ་ཐོགས་པར་སྡེ་སྣོད་གསུམ་ཐུགས་སུ་ཆུད། འོན་ཀྱང་ཤེར་ཕྱིན་གྱི་མདོ་སྡེ་རིན་པོ་ཆེ་རིན་པོ་ཆེའི་སྦས་དོན་མངོན་རྟོགས་ཀྱི་རིམ་པ་རྣམས་རྟོགས་དཀའ་བར་གྱུར་ནས། ཨ་ཞེ་དྲག་གི་པའི་ལོ་རེ་རེ་ལ་ཡང་པའི་ཧྲུལ་པའི་གི་ཚིག་དོན་པའི་འབུམ་འབུམ་གི་པའི་གི་དོན་དག་རེ་བ་ད་དེ་ཚོ་གང་ག་ལ་ཐུགས་སུ་ཆུད་ནས་སྡེ་སྣོད་གསུམ་ཚང་མ་ལོ་པའི་ཐུགས་སུ་ཆུད་ནས་མཁས་པ་ཆེན་པོ་ཞེ་པོ་ཅིག་ཆགས་རེད་དེ། ཡིན་ན་ཡང་ཡུམ་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པའི་ད་སྦས་དོན་མངོན་རྟོགས་ཀྱི་རིམ་པ་དེ་ཚོ་ད་སྦས་ནས་ཡོད་པ་ཡིན་དུས་གང་ལ་དེ་ནི་རེ་བ་ད་རྟོགས་དཀའ་བ་བྱུང་ནས། ཤེར་ཕྱིན་གྱི་མདོ་སྡེའི་དོན་ཐེག་པ་ཆེན་པོའི་ལམ་གྱི་ལུས་ཡོངས་སུ་རྫོགས་པ་ནམ་ཞིག་ན་རྙེད་སྙམ་དུ་དེ་འབའ་ཞིག་ཐུགས་ལ་བཅངས་ནས་ཚུལ་ཁྲིམས་དག་པར་བྱ་བ་དང་ཚོགས་བསགས་པ་དང་སྒྲིབ་པ་སྦྱོང་བའི་སྒོ་དུ་མ་ལ་འབད་པ་དང། ནང་དུ་ཡང་དག་འཇོག་ལ་རྟག་ཏུ་འགྲུས་པར་མཛད། དེ་ནས་སྔགས་ཀྱི་རྡོ་རྗེ་སློབ་དཔོན་ཞིག་ལ་སྒྱུ་འཕྲུལ་དྲྭ་བའི་དབང་ཞུ་བར་མཛད་ནས། དེས་དཀྱིལ་འཁོར་དུ་ཞུགས་ཏེ་ལྷག་པའི་ལྷ་གང་ལ་འབྲེལ་ཆེ་བ་དང་གང་ལ་གསོལ་བ་བཏབ་ན་བྱིན་རླབས་མྱུར་དུ་བརྟག་པའི་ཕྱིར་མེ་ཏོག་དོར་བ་ན་མེ་ཏོག་བྱམས་པ་མགོན་པོའི་དབུ་ལ་ཕོག། མེ་ཏོག་བྱམས་མགོན་ལ་བབས་སོ། དེ་ནས་རྗེ་བཙུན་བྱམས་པ་བསྒྲུབས་ནས། རྗེ་བཙུན་བྱམས་པ་བསྒྲུབས་ལ་བསྟན་པ་དར་བར་བྱའོ་སྙམ་དུ་དགོངས་ཏེ། རི་བྱ་རྐང་གི་ཕུག་ཏུ། འདི་ནི། རེད་གསུང་གི་ཡོད། འོ་ད། རི་བྱ་རྐང་གི་ཕུག་ཏུ། དེ་ནི། སྒྲུབ་ཏུ་བྱོན་ནས་རྗེ་བཙུན་བྱམས་པ་མགོན་པོ་བསྒྲུབས་ནས། བྱོན་ཏེ་ལོ་གསུམ་དུ་བསྒྲུབས་པས་ས། ད་ཁུང་བུ་གཅིག་ལ། འོ་ད། བྲག་ཕུག་གཅིག་ནང་ལ། རྗེ་བཙུན་བྱམས་པ་མགོན་པོ་བསྒྲུབས་ནས་ཞལ་གཟིགས་ནས། སངས་རྒྱས་ཀྱི་བསྟན་པ་རྒྱས་པར་བྱེད་མཁན་ཡིན་དགོངས་ནས། ལོ་གསུམ་གྱི་བར་དུ་རྗེ་བཙུན་བྱམས་པ་མགོན་པོ་བསྒྲུབས་པ་རེད། ལོ་གསུམ། གྲུབ་པའི་མཚན་མ་ཅུང་ཟད་ཀྱང་མ་མཐོང་ས། ད་རྗེ་བཙུན་བྱམས་པ་མགོན་པོ་པེ་ཞལ་གཟིགས་ཡས་ཀྱི་མཚན་མ་འདྲ་བོ་པེ་ག་གས་མ་ཐོབ་པ་རེད་ས་མ་མཐོང་པས་སྐྱོ་སྟེ་ས་ཐུགས་སྐྱོ་ནས་ཨ་ནི་ཕྱི་ལོགས་ལ་མར་ཐོན་མཚམས་ཁང་གི་ཕྱི་ལོགས་ལ་མར་ཐོན་པ་ན་ཨ་ནི་རྒན་པོ་རྒན་གོག་ཅིག་ཤིང་ཤིང་བལ་གྱི་འདབ་མས་ལྕགས་ཀྱི་སྡོང་པོ་ལ་ཁབ་བྱས་པ་མཐོང་ནས་ས། ད་ཞིག་དགོང་གྲང་དེ་ཨ་ནི་རྒན་གོག་ཅིག་གིས་པེ་གའི།

བྱེ་བའི་གང་ལ་ཁབ་ཇི་ལྟར་འབྱུང་ཞེས་དྲིས་པས་སྙིང་སྟོབས་ལྡན་པའི་སྐྱེས་བུ་ཡིས་བསྒྲུབས་ན་མི་འགྲུབ་གང་ཡང་མེད། དཀའ་ཡང་བརྣག་པ་མ་དོར་ན་རི་བོ་རྣམས་ཀྱང་ཐལ་བར་རློག་ཟེར་ད་དེའི་ཚིག་དེ་སྐྱོར་ཡིན་པ་འདྲ་མི་དེ་གིས་བ་དང་སྙིང་སྟོབས་དང་ལྡན་པའི་སྐྱེས་བུ་གིས་བསྒྲུབས་པ་ཡིན་ན་ཨ་ནི་མི་འགྲུབ་ཡ་ཡོག་མ་རེད་དཀའ་ལས་བྱ་བ་ཡིན་ན། དཀའ་ཡང་བརྣག་པ་མ་དོར་ན་རི་བོ་རྣམས་ཀྱང་ཐལ་བར་རློག་ཟེར་བས་བརྩོན་འགྲུས་བརྩོན་དགོས་པར་དགོངས་ནས། ཨོ་ད་མི་དེ་གིས་དེ་འདྲའི་བི་གས། སྲིན་བལ་འཇམ་པོ་འཇམ་པོ་དེ་གིས་ལྕགས་སྦོམ་པོ་འདི་ཁབ་བཟོ་གི་ཡིན་ཟེར། ཁོས་དཀའ་ལས་དེ་འདྲས་ཅིག་རྒྱག་གི་འདུག་ག་ཟེར་གི་བི་གས་ཁབ་ཅིག་ཆགས་པ་ཡིན་ནས། ཕན་ཐོགས་ཆགས་ཡས་ཞེ་དྲག་གས་ཡོག་མ་རོག་ཁབ། བི་ལོ་མང་པོ་བི་ལྕགས་ལྕགས་དེ་བརྡར་བརྡར་བརྡར་སྲིན་བལ་གིས་ཕྱིས་ཕྱིས་ཕྱིས་ཁབ་ཅིག་ཆགས་པ་ཡིན་ནས། ཞེ་དྲག་ཞེ་དྲག་བི་གས་ཕན་ཡག་གས་ཡོག་མ་རོག་བ། ད་དེ་ལས་རྗེ་བཙུན་བྱམས་པ་མགོན་པོ་གཅིག་བསྒྲུབས་ནས་ཞལ་གཟིགས་རོགས་བྱས་ན་ད་ཨོ་ད་ད་ཞེ་དྲག་གི་བེ་བསྟན་པ་ལ་བསྟན་པ་སྤེལ་ཡག་གི་བེ་ཕན་ཐོགས་ཡོང་གི་རེད་དགོངས་ནས་ངས་ལོ་གསུམ་སྒྲུབ་པ་བྱེད་ཡག་ད་དེ་ག་སེ་རེད་ཤག་བསམ་ནས་རོགས་ད་ཨ་ནས་ཡང་ཡང་བསྐྱར་ཡར་མཚམས་ཁང་ནང་ཡར་བེ་སྒྲུབ་ཁང་ལ་ཡང་ལོ་གསུམ་རྗེ་བཙུན་བྱམས་པ་མགོན་པོ་བསྒྲུབས་ནས་སྒྲུབ་ཁང་ཕྱི་ལོགས་ལ་ཁྱོན་ནས་མ་ཐོན་པ་བྱས་ནས་རོགས་ད་ཨོ་ད་ལར་ལོ་གསུམ་དེ་མཚམས་བཅད་དེ་བསྒྲུབས་ཀྱང་ཡང་གྲུབ་པའི་མཚན་མ་གང་ཡང་མ་མཐོང་ད་ལོ་དྲུག་རེད་སོང་ཨ། མ་མཐོང་ནས་ཡང་སྐྱོ་སྟེ་ཕྱི་རོལ་ཐོན་པ་ན་ཕྱི་ལོགས་མར་ཕེབས་ཡོང་ད། དེ་ཡིན་དུས་ཆུ་ཐིགས་ཀྱིས་ད་ལོ་དྲུག་རིང་ག་དེ་ནང་ལོགས་སྒོམ་སྐྱོན་པ་རེད་བ་ད་རྗེ་བཙུན་བྱམས་པ་མགོན་པོ་བསྒྲུབས་པའི་འོ་དེའི་རིང་དེ་ཆུ་ཐིགས་ཀྱིས་བྲག་ཟད་པ་མཐོང་ནས་ཆུ་ཐིགས་པ་བརྒྱབ་ནས་རེད་བ་ད་བྲག་གི་བརྒལ་བརྡལ་ནས་མར་ཆུ་ཐིགས་པ་ཐིགས་སུ་བརྒྱབ་ནས་འོ་ད་དེ་གིས་བྲག་དེ་ཟད་ནས་ཨི་ཁུང་ཕུག་ནས་རེད་བ་ད་ཆུ་ཐིགས་པ་ཐིགས། འོ་དེ་གཟིགས་པ་རེད་བྲག་ཟད་པ་མཐོང་ནས་བརྩོན་པས་ཡུན་རིང་དུ་སྒྲུབ་དགོས་པར་མཐོང་ནས་ས་ད་ཆུའི་ཐིགས་པ་གཅིག་མ་གཏོགས་ཡོག་མ་རེད་གོ་ད་དེ་བས་བྲག་མཁྲེགས་པོ་དེ་སྒང་ན་ཆུའི་ཐིགས་པ་ཐིགས་ཐིགས་ཐིགས་ཟེར་བི་གས་རྒྱུན་མ་ཆད་པ་ཟེར་གོ་ད་བི་གས་རྒྱུན་མ་ཆད་པ་བི་གས་རྩོལ་བ་འདྲ་པོ་བྱས་ན་བྲག་ཡིན་ན་ཡང་ཆུས་ཨི་ཁུང་ཕུག་ཐུབ་ཀྱི་ཡོད་ཡོད་དུས་ད་ངས་བརྩོན་འགྲུས་བི་གས་རྒྱུན་མ་ཆད་པ་ཅིག་ཆུ་བོའི་རྒྱུན་བཞིན་དུ་བས་བརྩོན་འགྲུས་བྱས་པ་ཡིན་ན་ད།

ད་ཡིན་ན་ག་གེ་ཡོང་ས་མ་རེད་ལོ་དགུ་ཐམ་པ་བར་དུ་ངས་རྗེ་བཙུན་བྱམས་པ་མགོན་པོ་བསྒྲུབས་པ་ཡིན་ད་ཕྱི་ལོགས་མར་ཐོན་འགྲོ་གི་ཡིན་ཟེར་ནས་རོ་ད་སྐྱོ་སྟེ་ཐོན་པས་བྱ་སྒྲོས་བྲག་ཟད་པ་མཐོང་སྟེ། ད་བྱེའུ་དེ་ཚོས་སྒྲུབ་ཁང་གི་བྲག་གི་འདི་ལ་ཚང་ཡོད་རོགས་པ་ད་བྱེའུ་གི་ཚང་དེ་ཚོ་ཨ་ནི་བྱེའུ་ཞོགས་ཁའི་དེ་ནས་ཡར་ནམ་ལངས་ཡོང་དུས་ཨ་ནི་བྱེའུ་ཚོ་མར་འཕུར་ནས། བྱིའུ་རོལ་བྱིའུ་མར་འཕུར། ཕྱི་ལོགས་ཕྱིན། ལྟོ་ཆས་འཚོལ་ག་ཕྱིན། ཐག་རིང་པོ་ཕྱིན། དགོང་དག་ས་རུབ་མ་རུབ་ཙམ་སྐབས་ལ་བྱིའུ་ཡར་ལོག། ཡང་ཚང་ནང་འཛུལ་འགྲོ་བ་རེད་བ། ཇི་ལྟར་ཞོགས་ཀས་ཅིག་ཕར་འཕུར་བའི་སྒང་ལ་ཤོག་པ་དེ། བྱིའུའི་ཤོག་པ་དེ་བྲག་ལ་ཅིག་བརྡར། དགོང་དག་ཚང་ནང་ཚུར་འཛུལ་བའི་སྒང་ལ་བྱིའུའི་ཤོག་པ་དེ་བྲག་ཅིག་བརྡར། འོ་ད་ཐེངས་རེ་གཉིས་ཅིག་མ་གཏོགས་བྲག་བརྡར་གྱི་ཡོད་མ་རེད།

དཀའ་ལས་རྒྱག་མཁན་ཡིན་ན། རེད་བ་ད་ཨ་ནི་འབྲས་བུ་དཔེ་མི་འགྲུབ་པའི་དཔེ། སྲིད་པ་མི་འདུག་བྱས་ནས་ད་དེ། དེ་རེད། བྲག་མཐོང་སྟེ་ད་དུང་བརྩོན་པ་བྱེད་དགོས་པར་དགོངས་ནས། སླར་ལོ་གསུམ་མཚམས་བཅད་དེ། ད་ལོ་བཅུ་གཉིས་རེད། ལོ་བཅུ་གཉིས་ལ་རྗེ་བཙུན་བྱམས་པ་མགོན་པོ་བསྒྲུབས། དེ་ལྟར་ལོ་བཅུ་གཉིས་སུ་བསྒྲུབས་ཀྱང་གྲུབ་པའི་མཚན་མ་མ་བྱུང་བས་སྐྱོ་སྟེ་ཐོན་ནས་ཕྱིན་པ་ན། ད་ཐོག་སོ་སྒྲུབ་ཁང་དུ་མ་ཐག་རིང་ས་ཅིག་མར་ཕེབས་ད་ད་ཕར་ལོག་ཅིང་ད་ད་ང་ཁྱོན་ནས་ཚེ་འདི་ལ་དཔེ་རྗེ་བཙུན་བྱམས་པ་མགོན་པོ་དཔེ་འགྲུབ་པ་ཡོང་ས་མ་རེད་དགོངས་ནས་ཕྱིན་པ་ན་ཕྱི་ལོགས་མ་གིར་མར་ཁྱི་མོ་རོ་སྨད་འབུས་གཞིག་པ་ཁྱི་ཕི་གིའི་སྨད་དེ་ཕི་གིར་རྨ་ཆགས་ནས་དཔེ་འབུ་གིས་ཤ་འབུ་གང་བསྡད་པ་ཅིག་འབུས་གཞིག་པ་རོ་སྟོད་ཟུག་ཅིང་ད

བ་དང། འཕགས་པ་ཐོགས་མེད་ཀྱི་ཨ་ནི་སྙིང། ཁྱི་མོ་དེ་ལ་དཔེ་སྙིང་རྗེ་དྲག་པོ་འཁྲུངས་ནས། ཨ་ནི། རོ་སྨད་འབུས་དཔེ་ཤ་འབུ་གང་བསྡད་པ་དེ་ཤ་འབུ་གང་བསྡད་པ་དེ་ཤ་འབུ་དེ་ཚོ་བསྒྲུགས་ནས་དབྱུགས་པ་ཡིན་ན་ཨ་ནི་ཤ་འབུ་ཚོ་ཤི་འགྲོ་གི་རེད་སེམས་ཅན་རེད་བ་ད་སྲོག་ཆགས་རེད། དེ་མ་བྱས་ན་ནི་ཁྱི་དེ་ཤི་ནས་དཔེ་སྡུག་བསྔལ་ཞེ་པོ་མྱངས་བསྡད་ཀྱི་འདུག་དགོངས་ག་རེ་བྱས་ན་དགའ་རེད་བསམ་བློ་བཏང་ནས། དེ་ནས། མ་བསལ་ན་ཁྱི་མོ་འཆི་བས་ན་རང་གི་ལུས་ལས་ཤ་བཅད་དེ་དེར་འབུ་རྣམས།

འཁར་གསིལ་ཡོད་རེད་བ། འཁར་གསིལ། འཁར་གསིལ་དེ་གཏའ་མ་ལ་བཞག། ཨ་ནི་གྲི་གཡར་གནང་རེད་དུས་རྒྱུན་གྲི་མེད་རེད་བ་ད། ཨ་ནི་འཁར་གསིལ་དེ་གཏའ་མ་ལ་བཞག། ཨ་ནི་གསེར་གྱི་སྤུ་གྲི་གཡར་ནས། ཨ་ནི་རང་གི་ལུས་ལས་ཤ་བཅད། སྐུ་ཤ་བཅད། ཨ་ནི་ལག་པས་བླངས་ན་ལག་པས་འབུ་ཚུར་བླངས་ན་ཨ་ནི་འབུ་ཤི་གི་རེད་དགོངས་ནས་འབུ་རྣམས་ཤི་ཡིས་དོགས་ཏེ་སྤྱན་བཙུམས་ཏེ་ཨ་ནི་ལྗགས་ཀྱིས་བླངས་པ་ན། ཨ་ནི་ལྗགས་ཀྱིས་ལྕེ་ལེབ་ཀྱི་ཐོག་ནས་ད་ཤ་འབུ་དེ་ཡར་ལེན།

འདི་ནི། སྒྲིབ་པས་མ་མཐོང་ལ། ད་ལྟ་སྙིང་རྗེ་ཆེན་པོ་སྐྱེས་པས་ལས་སྒྲིབ་དག་ནས་ད་ཁྱི་མོ་དེ་ལ་གཟིགས་ནས་སྙིང་རྗེ་ཞེ་པོ་ཅིག་འཁྲུངས་པ་ཡིན་ཙང་དེས་ཀྱིས་དེ་ནས་ལས་སྒྲིབ་དཔེ་སྟོབས་ཆེན་པོ་དཔེ་སྦྱངས་ནས། འོ་ད་དེ་ཡིན་ཙང་ཨ་ནི་ང་མཐོང་བ་རེད། སྙིང་རྗེ་ཆེན་པོ་སྐྱེས་པས་ལས་སྒྲིབ་དག་ནས་མཐོང་བ་ཡིན། དེ་ལྟར་ཡིན་པར་ཁྱོད་རང་གིས་ང་ཕྲག་གོང་དུ་ཁྱེར་ལ་མི་རྣམས་ལ་སྟོན་ཅིག་གསུངས་ནས། ད་ཁྱེད་རང་ཡིད་ཆེས་ཀྱི་མི་འདུག་ན་ང་ཁྱེད་རང་གིས་ཁྱེར་ནས་འགྲོ་དང་རྗེ་བཙུན་བྱམས་པ་མགོན་པོ་ཁྱེད་རང་གི་ཕྲག་པ་ལ་ཁྱེར་ནས་ཨ་ནི་མི་ཚོ་ལ་ཅིག་སྟོན་དང་ཨ་ནི་མི་ཡིས་མཐོང་གི་འདུག་བས། ཅེས་རེད། དེ་ཡིན་ཙང་དེ་ནས། ཕྲག་གོང་དུ་ཁྱེར་ལ་མི་རྣམས་སྟོན་ཅིག་གསུངས་པས་བསྟན་པས་ས། རྗེ་བཙུན་བྱམས་པ་མགོན་པོ་འཕགས་པ་ཐོགས་མེད་ཀྱི་ཕྲག་གོང་ལ་འདི་འདྲ་སེ་གདན་འདྲེན་ཞུས་ནས་ད་མི་ག་འགའ་ལོག་ལ་ད་རྗེ་བཙུན་བྱམས་པ་མགོན་པོ་ཕེབས་ཡོད་མཇལ་ག་ཤོག་ད་མཇལ་ག་ཤོག་ཟེར་ཕི་རེ་བཅོལ་ནས་འགྲོ་ད། དེ་བྱས་པའི་སྒང་ལ་དེ་ནས། ནོ། དེ་ནས་སོང་ནས་བསྟན་པས་མཐོང་བ་མ་བྱུང་བས་ཟེར། ད་མི་སུས་མཐོང་གི་མ་རེད་པ་ད། ཡང་ལས་སྒྲིབ་ཀྱི་པི་གི་བསྒྲིབས་ནས་མཐོང་གི་མ་རེད་པ་མཐོང་གི་མེད་པ་ཡིན་ཙང་ཆོས་ཅི་འདོད་གསུངས་པ་ལ། མ་རེད། ཕྲག་གོང་དུ་ཁྱེར་ལ་མི་རྣམས་སྟོན་ཅིག་གསུངས་ནས། དེ་ནས་མཐོང་བ་ག་ཟེར། མཐོང་བ་མ་བྱུང་བས་དེས་དེའི་ཡིད་ཆེས་སོ། དེ་རེད། མཐོང་བ་མ་བྱུང་བས། ད་ཡིད་ཆེས་པ་རེད། དང་པོ་རྗེ་བཙུན་བྱམས་པ་མགོན་པོ་སྒྲུབ་དུས་ནས་འཁྲིས་ལ་ཡོད་གསུང་ཡ་དེ་ད་རེད་པ་ད། འཁྲིས་ལ་ཡོད་ན་མཐོང་བས་ཁྱབ་པ་མེད་པ་དེ་ད་བསྟན་པ་རེད་པ་ད། ད་མི་ཚོ་གི་འདི་པའི་འཕགས་པ་ཐོགས་མེད་པི་གའི་ཧ་ལམ་པི་གའི་ཆོས་ཀྱི་ཆོས་སྨྱོན་འདྲ་པོ་ཁུར་ཡིན་པ་འདྲ་ཟེར་རེད་པ་ད། རྗེ་བཙུན་བྱམས་པ་མགོན་པོ་གདན་འདྲེན་ཞུ་དུས་ཡ་གང་ག་ད་ག་ཤོག་ད་ད་ག་ཤོག་བྱས་ད་འདི་པའི་དཔེ་ཆ་མང་པོ་འདོན་གཅིག་ག་རླུང་འཕར་རེད་པ་འདྲ་ཟེར་ནས་དེ་འདྲའི་བཤད་རྒྱུ་བྱུང་བ་རེད། མི། ལས་འབྲས་ཀྱི་བེ་མ་མཇལ་བ་དེ་ཧ་མ་གོ་བ་བྱས། འཕགས་པ་ཐོགས་མེད་ཀྱི་བེ་གའི་རྫུན། ཅིག། ཁོ་རང་བེ་གའི་རེ་བ་དང། བེ་གའི་ཅིག། འཁྲུལ་བ་འདྲ་པོ་རེད་བཞག་ཟེར་བསམ་གྱི་ཡོད་རེད་མི་ཚོ་གི་མི་ཕལ་པ་ཚོ་གི། འོང་འདི་རེད། དེས་ཡིད་ཆེས་སོ་ཟེར། ཆོས་ཅི་འདོད་གསུངས་པ་ལ་ད་རྗེ་བཙུན་བྱམས་པ་མགོན་པོས་ཁྱེད་རང་བེ་ལོ་བཅུ་གཉིས་བར་དུ་དཀའ་ལས་བྱས་ནས་ང་སྒྲུབ་དགོས་ཡ་ད་ག་རེ་ག་རེ་འདོད་ཀྱི་ཡོད་གསུངས་པ་རེད། ཆོས་ཅི་འདོད་གསུངས་པ་ལ་ཐེག་ཆེན་དར་བར་ཞུ་འཚལ་བྱས་པས། ཐེག་པ་ཆེན་པོའི་ཆོས་དར་བ། ཨོ། ངའི་ཆོས་གོས་ལ་འཇུས་ཤིག་གསུངས་ནས། དགའ་ལྡན་དུ་བྱོན་ཏེ་ལྷ་ཡི་དྲོ་སྐལ་གཅིག། རེད་པ་ད། ད་དགའ་ལྡན་ཡི་གེར་ཆུད་མཛད་ལ་རྗེ་བཙུན་བྱམས་པ་མགོན་པོས་ཡ། ཡ། རྗེ་བཙུན་བྱམས་པ་མགོན་པོའི་ཆོས་གོས་ལ། འཇུས་ནས་རྗེ་བཙུན་བྱམས་པ་མགོན་པོའི་རྫུ་འཕྲུལ་ལ་བརྟེན་ནས་དེ་ནས་ཡར་ཕེབས་པ་ཡིན། མར་ཕེབས་ཡོང་དུས་ད། ཁོ་རང་གི་རྫུ་འཕྲུལ་ཐོབ་བསྡད་ཡོད་རེད། དེ་ཡིན་ཙང་མར་ཕེབས་ཡོད་རེད། ལྷ་ཡི་དྲོ་སྐལ་གཅིག་ལྷ་ཡི་ད། གསོལ་ཇ་མཆོད་པའི་ཡུན་འདྲ་པོ་ཅིག། གསོལ་ཇ་མཆོད་པའི་ཡུན་འདྲ་པོ་ད། ཆུ་ཚོད་གཅིག་ཟེར་ཆུ་ཚོད་ཕྱེད་ཀ་ཙམ་གྱི་དུས་ཚོད་གཅིག་རེད་ད། ལྷ་ཡི། མི་ལོ་ལྔ་བཅུ་རེད། དྲོ་སྐལ་གཅིག་ལ་མི་ལོ་ལྔ་བཅུ་བཞུགས་ཏེ། རྗེ་བཙུན་བྱམས་པ་མགོན་པོ་ལ་ཐེག་པ་ཆེན་པོའི་ཆོས་མཐའ་ཡས་པ་གསན་ཅིང་ལྷག་པར་ཤེར་ཕྱིན་གྱི་མདོ་སྡེ་རིན་པོ་ཆེའི་དོན་ཐེག་པ་ཆེན་པོའི་ལམ་གྱི་རིམ་པའི་གནད་རྣམས་གཏིང་ཕྱིན་པར་ཞུས་ཏེ་ཇི་ལྟར་གསུངས་པའི་དོན་རྣམས་ལ་སེམས་པ་དང་འཇལ་བ་དང་རྟོག་པར་བྱེད་ཅིང་བསྒོམས་པའི་མཐུས་ཏིང་ངེ་འཛིན་གྱི་སྒོ་བརྒྱ་ཕྲག་དུ་མ་ཐོབ་ཅིང། འཕགས་པ་ཐོགས་མེད་མི་བརྗེད་པའི་གཟུངས་དང་ཐོགས་པ་མེད་པའི་སྤོབས་པ་དང་ཐེག་པ་ཆེན་པོའི་ཆོས་རྣམ་པར་འབྱེད་པའི་ཤེས་རབ་ཐོབ་ཅིང་ཆོས་ཉིད་མངོན་དུ་གྱུར་ཏེ་འཕགས་པའི་ས་ཐོབ། རེད་པ། འཕགས་པའི་ས་ཐོབ། དེ་ནས་གདུལ་བྱའི་དོན་དུ་ཤེར་ཕྱིན་གྱི་མདོ་སྡེ་རིན་པོ་ཆེའི་སྦས་དོན་མངོན་རྟོགས་ལམ་གྱི་རིམ་པ་ཚང་བར་སྟོན་པའི་བསྟན་བཅོས་རྩོམ་པར་ཞུས་པས། དེ་ནས་རྗེ་བཙུན་བྱམས་པ་མགོན་པོས་ཤེར་ཕྱིན་གྱི་མདོ་སྡེ་རིན་པོ་ཆེའི་སྦས་དོན་བྱང་ཆུབ་ལམ་གྱི་རིམ་པ་སྟོན་པའི་བསྟན་བཅོས་མངོན་པར་རྟོགས་པའི་རྒྱན་དང་མདོ་སྡེ་རྒྱན་དང་འབྱེད་རྣམ་གཉིས། དབུས་མཐའ་རྣམ་འབྱེད་ཆོས་ཉིད་རྣམ་འབྱེད་རེད་པ་ད། ཨ་ནི་རྒྱུད་བླ་མ་སྟེ་ཆོས་ལྔ་བརྩམས་སོ། བྱམས་ཆོས་སྡེ་ལྔ་བརྩམས། འཕགས་པ་ཐོགས་མེད་ཀྱི་དགའ་ལྡན་དུ་བཞུགས་པའི་ཡུན་ཚད་ལ་ལྷ་ཡི་དྲོ་སྐལ་གཅིག་གིས་མི་ལོ་ལྔ་བཅུ་གསུངས་པ་འདི་ལ་དྲོ་སྐལ་གཅིག་ལ་མི་ལོ་ལྔ་བཅུ་ཇི་ལྟར་འོང་སྙམ་དུ་དོགས་པར་མི་བྱ་སྟེ་མཛོད་ལས། མི་རྣམས་ཀྱི་ལོ་ལྔ་བཅུ་ལ་འདོད་པ་དག་གི་ལྷ་རྣམས་ལས་འོག་མ་རྣམས་ཀྱི་ཉིན་ཞག་གཅིག་གོང་མ་གཉིས་ཀ་ཉིས་འགྱུར་རོ་ཞེས་གསུངས་པ་ལྟར་རྒྱལ་ཆེན་རིས་བཞི་པའི་ཞག་གཅིག་ལ་མི་ལོ་ལྔ་བཅུ་འོང་ལ། ལྷ་གནས་གོང་མ་རྣམས་ཉིས་འགྱུར་དུ་གསུངས་པས་སུམ་ཅུ་རྩ་གསུམ་པའི་ཞག་གཅིག་ལ་མི་ལོ་བརྒྱ། འཐབ་བྲལ་བའི་ཞག་གཅིག་ལ་མི་ལོ་ཉིས་བརྒྱ། དགའ་ལྡན་པའི་ཞག་གཅིག་ལ་མི་ལོ་བཞི་བརྒྱ་འོང་བས་དགའ་ལྡན་གྱི་ལྷ་ཡི་སྔ་དྲོའི་ཆ་གཅིག་ལ་མི་ལོ་ལྔ་བཅུ་ངེས་པར་འོང་ངོ། དེ་ནས་འཕགས་པ་ཐོགས་མེད་ཆོས་ཀྱི་བདུད་རྩིས་ཚིམས་ནས། འཛམ་བུའི་གླིང་དུ་རྒྱལ་བའི་བསྟན་པ་སྤེལ་ཕྱིར་བྱོན་པ་ན། སྔར་དགའ་ལྡན་དུ་ཡར་བྱོན་དུས་བྱམས་མགོན་གྱི་ན་བཟའ་ལ་འཇུས་ཏེ་དེ་ཡི་རྫུ་འཕྲུལ་གྱིས་བྱོན་པ་ཡིན་ཡང། འཛམ་བུའི་གླིང་དུ་མར་བྱོན་པའི་ཚེ་འཕགས་པ་ཐོགས་མེད་རང་ཉིད་ཀྱི་རྫུ་འཕྲུལ་གྱིས་བྱོན་ཏེ། མ་ག་དྷའི་ཡུལ་གྱི་ཕྱོགས་དབེན་པའི་ནགས་ཚལ་ཞིག་ཏུ་མང་དུ་ཐོས་པའི་སློབ་མ་ཉུང་ཤས་དང་བཅས་ཏེ་བཞུགས།

སློབ་དཔོན་ཙནྡྲ་གོ་མིས་འཕགས་པ་སྤྱན་རས་གཟིགས་བསྒྲུབས་པའི་ལོ་རྒྱུས་ནི་ནཱ་ལེནྡྲ་ན་པཎྜི་ཏ་མང་པོ་ཡོད་ཀྱང་མུ་སྟེགས་ཀྱི་རྒོལ་བ་ཚར་གཅོད་མི་ནུས་ན་དགོན་པའི་ཕྱི་ལོགས་སུ་ཆོས་འཆད་མི་ནུས་ལ། ད་ནཱ་ལེནྡྲ་རྒྱ་གར་ན་དེ་དུས་པའི་སློབ་གཉེར་གྱི་དགོན་པ་ཆེ་ཤོས་གཅིག་རེད་བ་ད། དེ་ཡིན་ཙང་དེ་ནང་ལ་སྤྱིར་བཏང་མཁས་པ་ཆེན་པོ་མང་པོ་ཡོད་རེད་པཎྜི་ཏ་ད། དེའི་ནང་ནས་པའི་མུ་སྟེགས་ཀྱི་རྒོལ་བ་ཚར་གཅོད་ནུས་མཁན་གྱི་པཎྜི་ཏ་ཡིན་ན། ཨ་ནི་ཕ་གི་ལྕགས་རིའི་ཕྱི་ལོགས་ལ་ཆོས་འཆད་ཐུབ་ཀྱི་ཡོད་རེད་ཆོག་གི་ཡོད་རེད། དེ་འདྲ་མེད་ན། སྤྱིར་བཏང་པཎྜི་ཏ་མཁས་པ་ཆེན་པོ་ཡིན་ན་ཡང་ལྕགས་རི་དགོན་པའི་ནང་ལོགས་ལ་ཆོས་འཆད་པ་མ་གཏོགས་ཕྱི་ལོགས་ལ་འཆད་འགྲིག་གི་མེད་པ་རེད། བྱས་ཙང། མུ་སྟེགས་ཀྱི་རྒོལ་བ་ཚར་གཅོད་མི་ནུས་ན་དགོན་པའི་ཕྱི་ལོགས་སུ་ཆོས་འཆད་མི་ནུས་ལ། སློབ་དཔོན་ཟླ་བ་གྲགས་པ་འདི་ཉིད། ཕྱི་རུ་ཆོས་འཆད་པ་ན་ཞེ་དྲག་གི་པཎྜི་ཏ་ཆེན་པོ་རེད་པ་དཔལ་ལྡན་ཟླ་བ་གྲགས་པ་ཨ་ནི་དགོན་པའི་ཕ་གི་ཕྱི་ལོགས་ལྕགས་རིའི་ཕྱི་ལོགས་ལ་བའི་ཆོས་འཆད་ནས་དེ་འཆད་ག་ཆོས་འཆད་པའི་སྒང་ལ་ལྷོ་ཕྱོགས་ཀྱི་མཁས་པ་ཆེན་པོ་ཙན་དྲ་གོ་མི་སློབ་དཔོན་གྱི་དྲུང་དུ་འོངས་ཏེ་ཉི་མ་གཅིག་ལྷོ་ཕྱོགས་ནས་ཕ་གི་ཙན་དྲ་གོ་མི་ཕེབས་ནས་དཔལ་ལྡན་ཟླ་བ་གྲགས་པའི་དྲུང་ལ་འོ་ད་ཆོས་འཆད་པའི་སྐབས་ལ་ད་ཕེབས་ཡོང་རེད་འོངས་ཏེ་འདུད་པ་མ་བྱས་པར་བསྡད་པ་ལ།

འདུད་པར་མ་བྱས་པར་བསྡད་པ་ལ་སློབ་དཔོན་ཟླ་གྲགས་ཀྱི་དགོངས་པ་ལ་རྩོད་དམ། འགྲོ་བར་འདོད་པ་གཅིག་འོང་བ་ཡིན་ཏེ། ད་འདིས་ང་ལ་རྩོད་པ་བྱེད་མཁན་གཅིག་ཡོང་པ་ཡིན་ན་ཡང་ཁོ་ལོག་འགྲོ་མཁན་གཅིག་ཡིན་གཅིག་ཡིན་ས་རེད་ཆོས་ཞུ་མཁན་ནི་རེད་མི་འདུག། ཕྱོགས་གང་ནས་འོང་ཆོས་ཅི་ཤེས་དྲིས་པས་དྲི་བ་གནང་ནས་ཙན་དྲ་གོ་མི་ལ་དཔལ་ལྡན་ཟླ་བ་གྲགས་པས། ག་བ་ནས་སླེབས་ཡོང་ཡིན་ཁྱེད་རང་གིས་ཆོས་ག་རེ་ཤེས་ཀྱི་ཡོད། ལྷོ་ཕྱོགས་ནས་འོང་བྱས། ལྷོ་ཕྱོགས་ནས་འོང་ཆོས་ནི་སྒྲ་པཱ་ཎི། ཤེར་ཕྱིན་ཚུལ་བརྒྱ་ལྔ་བཅུ་པ། འཇམ་དཔལ་མཚན་བརྗོད་ཤེས་ཟེར། ཅེས་གང་ལ་གཏོགས་སོ། ད་སྒྲ་དང་མཚན་ཉིད་ཀྱི་རྩ་བ་དང་སྔགས་ཀྱི་རྩ་བ་སྨོས་པས་ལུང་རིགས་ལ་མཁས་པར་ཁས་བླངས། འོ་ད་ཁས་བླངས་ཀྱང་ཚིག་ཁེངས་ཆུང་བར་འདུག་པས་ཙན་དྲ་གོ་མི་མིན་ནམ་དྲིས་པས། འོ་ན་ཁྱོད་རང་ཙན་དྲ་གོ་མི་མིན་དང། འོ་ད།

ཆོས་འཆད་འཕྲོ་བཅད་དེ། དཔལ་ལྡན་ཟླ་བ་གྲགས་པ་ལམ་སང་གཎྜི་བརྡུངས་ནས་གཎྜི་བརྡུངས་པཎྜི་ཏ་རྣམས་བསགས་ཏེ། འདིར་མཁས་པ་ཆེན་པོ་ཙན་དྲ་གོ་མི་བྱོན་གྱིས། བསུ་བ་བྱ་དགོས་པས་ཤིང་རྟ་གཉིས་ཆོས་ལ་གཅིག་ལ་འཇམ་དཔལ་གྱི་སྐུ་བཞུགས་གཅིག་ལ་ཙན་དྲ་གོ་མི་བཞུགས་ལ། དེ་ནས། མཆོད་པའི་ཚོགས་ཀྱིས་སྤྱན་དྲོངས་ཤིག་ཅེས་བསྒོས་ཏེ། དཔལ་ལྡན་ཟླ་བ་གྲགས་པས་འདུ་སེ་མངགས་བཞག་གནང་ནས། དེ་ནས། མཁས། པཎྜི་ཏ་སྒང་ག་ཚུར་འཛོམས་ནས། ཤིང་རྟ་གཉིས་བཟོས། ཤིང་རྟ་གཅིག་ནང་ལ་ཙན་དྲ་གོ་མི་བཞུགས་བཅུག། གཅིག་ལ། རྗེ་བཙུན་འཇམ་དཔལ་དབྱངས་ཀྱི་སྐུ་ཞིག་བཞག། ཕི་ནས་ཚུར་གདན་འདྲེན་ཞུས། ད་སྤྱིར་བཏང་བྱས་ན་རྗེ་བཙུན་འཇམ་དཔལ་དབྱངས་ཚུར་གདན་འདྲེན་ཞུ་གི་ཡོད་པ་བཟོ་འདྲ་བ་ག་རེད་ཟེར་ན་ཡང་ཙན་དྲ་གོ་མི་དེ་མཁས་པ་ཆེན་པོ་རེད་དེ་རྟེན་དེ་དེ་ཡིན་དགེ་བསྙེན་རེད་འདུག་བ། དགེ་བསྙེན་ཡིན་ཙང་དགེ་སློང་གིས་ཡར་གུས་ཞབས་བྱས་ན་འདུལ་བའི་ནང་ལ་མཐུན་གི་མ་རེད་བ། དེ་ཡིན་ཙང་འཇམ་དཔལ་དབྱངས་གདན་འདྲེན་ཞུ་གི་ཡོད་པ་འདྲ་པོ་བྱས། དོན་དག་དེ་ཙན་དྲ་གོ་མི་ལ་ཕེབས་བསུ་ཞུ་གི་ཡོད་པ་དེ་རེད། དེ་ནས་སྤྱན་དྲོངས་ཤིག་ཅེས་བསྒོས་ཏེ་དེ་ལྟར་བགྱིས་པའི་ཚེ། འཇམ་དཔལ་ལ་ཙན་དྲས་བསྟོད་པས། ད་ཕི་ནས་ཚུར་རྗེ་བཙུན་འཇམ་དཔལ་དབྱངས་ཤིང་རྟ་གཅིག་ལ་བཞུགས་ཙན་དྲ་གོ་མི་ཤིང་རྟ་གཅིག་ལ་བཞུགས་ཨ་ནི་དགེ་སློང་ཚོགས་པས་སེར་ཕྲེང་བསྒྲིགས་ནས་གདན་འདྲེན་ཞུ་ཡོང་དུས་ཨ་ནི་ཙན་དྲ་གོ་མི་མཁས་པ་ཆེན་པོ་ཨོ་ད། རྩོམ་ལ་དཔེ་ཞེ་པོ་ཅིག་ཐོགས་པ་མེད་པ་དེ་འདྲ་ཡིན་དུས་རྗེ་བཙུན་འཇམ་དཔལ་དབྱངས་ལ་བསྟོད་པ་ཅིག་བརྩམས་ནས་དེའི་ཁ་ཐུག་དེ་བསྟོད་པ་ཅིག་གསུངས་པ་རེད། གཙོ་བོ་ཡིན་ཙང་སྐུ་དེ་དགྱེས་ནས་རྗེ་བཙུན་འཇམ་དཔལ་དབྱངས་ཀྱི་སྐུ་དེ་དཔེ་ཐུགས་མཉེས་པོ་བྱུང་ནས་ཙན་དྲ་གོ་མི་ལ་ཕར་འདུ་སེ་གཟིགས་ནས། གཟིགས་ནས་འོ་འདུ་སེ་ཕེ་ཡང་བ་ལ་སྐུ། སྐུ་དེ། དེ་ཡིན་ཙང་སྐུ་དེ་དགྱེས་ཏེ་སློབ་དཔོན་ལ་ཞལ། ཞལ་ཕྱིར་གཟིགས་ཏེ། ད་ལྟ་ཡང་ནཱ་ལེནྡྲ་ན་བྱིན་རླབས་ཅན་ཤིང་སྐུ་མཇིང་ཡོན་དུ་གྲགས་པ་བཞུགས། ད་དེ་དུས་ཡིན་གྱི་རེད་བ་ད་ད་ད་འདི། ད། སྐུ་དེ་ཚོ་ད་ལྟ་ག་བར་ཡོད་མེད་ད་མི་ཤེས། འོ་ན་འདི་ནི་ནཱ་ལེནྡྲ་ན་བྱིན་རླབས་ཅན། ཤིང་སྐུ་མཇིང་ཡོན་དུ་གྲགས་པ་བཞུགས། དེ་ནས་ཙན་དྲ་གོ་མི་ནཱ་ལེནྡྲར་བྱོན་པ་ལ་བསྙེན་བཀུར་བྱས། ད་ཙན་དྲ་གོ་མི་ནཱ་ལེནྡྲ་དགོན་པ་ན་ཡར་ཕེབས་བསྙེན་བཀུར་ཞུས། གུས་ཞབས་རེད་པ་ད། ཟླ་གྲགས་དང་གདན་འཛོམས་མཁས་པ་གཉིས། ད་ཕན་ཚུན་རྩོད། མཁས་པ་ཕེབས་ཡོང་དུས་སྣེ་ལེན་ཞུས། གུ་ཞབས་བཅས་གང་དགའ་བྱས། ད་ཕི་གེ་འཛོམས་ཡོང་དུས་ཆོས་ཀྱི་ཐོག་ལ་རྩོད་པ་གནང། ད།

སྤྱན་རས་གཟིགས་ཞལ་གཟིགས་ཡོད་ཡ་ཙན་དྲ་གོ་མི་ལ་འཕགས་པ་སྤྱན་རས་གཟིགས་ཞལ་གཟིགས་ཡོད་ཙང་ཁོ་རང་གིས་མ་མཁྱེན་པ་དེ་འཕགས་པ་སྤྱན་རས་གཟིགས་ལ་བཀའ་འདྲི་ཞུ་གི་ཡོད་ཞུ་གི་ཨ་ནི་ཡང་དཔལ་ལྡན་ཟླ་བ་གྲགས་པ་ལ་ལན་རྒྱབ་དེ་རིང་ལན་མ་ཐེབས་ན་ཡང་དགོང་དག་དེ་འཕགས་པ་སྤྱན་རས་གཟིགས་ལ་བཀའ་འདྲི་ཞུ་སང་ཉིན་ཡང་ལན་རྒྱབ་ཙན་དྲ་གོ་མི་གིས་དོགས་གཅོད་བྱེད་པ་ནི་ཟླ་བ་གྲགས་པས་དཔེ་ཐོགས་པ་མེད་པ་ལན་ཁ་ཐུག་ཁ་ཐུག་ཁ་ཐུག་བསྐྱོན་གི་ཡོད་རེད།

བྱས་ཙང་དེའི་ཚེ་ཟླ་བས་གཟིགས་པས་སྤྱན་རས་གཟིགས་ཀྱི་རྡོ་སྐུ་བཞུགས་པའི་ཁང་པ་ནས་བྱུང་བ་བྱུང་བས་རྡོ་ཡི་སྐུ་རེད་འདུག་བ། ལན་ཅིག་དེར་སོང་སྟེ་རྒྱབ་ནས་ཉན་པས་ཆོས་འཆད་ཅིང་འདུག་པ་དང་ཞལ་བལྟ་དགོས་དགོངས་ཏེ་ནང་དུ་ཕྱིན་པ་དང། སྤྲུལ་སྐུ་ཞལ་བཏུད་དེ།

དེ་མིན་བི་གས། ཙན་དྲ་གོ་མི་ལ་ཁྱེད་རང་གི་བི་ཞལ་བསྟན་བྱ། གསུང་བྱོན་ནས་ང་ལ་དེ་ག་རང་སྒུག་གི་ཡོད། ཨུ་ཚུགས་བསྐྱོན་ནས་བི། བ་འདི་ཟླ་བ་གྲགས་པས། འོ་འདི་རེད་འདུག་ན། སྤྲུལ་སྐུ་ཞལ་བཏུད་བ་འདི་རེད། ཁོང་ལ་ཞལ་སྟོན་པ་ལྟར་བདག་ལའང་བསྟན་དུ་གསོལ་ཞེས་གསོལ་བ་བཏབ་པས། མནལ་ལམ་དུ་བྱོན་ཏེ། གཟིམ་ལམ་སྒང་ལ་འཕགས་པ་སྤྱན་རས་གཟིགས་ཕེབས་ནས་ཁྱོད་འཇམ་དཔལ་གྱིས་བྱིན་གྱིས་བརླབས་པའི་མཁས་པ་ཆེན་པོ་ཡིན་པས་དཔལ་ལྡན་ཟླ་བ་གྲགས་པ་ཁྱེད་རང་རྗེ་བཙུན་འཇམ་དཔལ་དབྱངས་ཀྱིས་བྱིན་གྱིས་བརླབས་པ་རྗེ་བཙུན་འཇམ་དཔལ་དབྱངས་ཞལ་གཟིགས་ཡོད་བསྡད་པ་དེ་འདྲའི་གི་མཁས་པ་ཆེན་པོ་གཅིག་ཡིན་ཙང་ངས་བྱིན་གྱིས་བརླབས་དགོས་ཡ་ཡོད་མ་རེད། ངས་བྱིན་གྱིས་བརླབས་མི་དགོས།

དེའི་ཚེ་བདག་གི་སྤྱི་གཙུག་ཏུ་བཞུགས་ལ་སེམས་ཅན་ཐམས་ཅད་ཀྱིས་མཐོང་བར་མཛོད་ཅིག་ཅེས་གསོལ་བས་སྤྱན་རས་གཟིགས་ཀྱི་ཞལ་ནས་ངས་སེམས་ཅན་ཐམས་ཅད་ཀྱི་དྲུང་དུ་སོང་ཡང་དེ་རྣམས་ལས་ཀྱིས་བསྒྲིབས་པས་མཐོང་བར་མི་འགྱུར་རོ་གསུངས་ཅིས་ཀྱང་བཞུགས་ཤིག་ཅེས་གསོལ་བ་བཏབ་ནས་འཕགས་པ་སྤྱི་བོར་ཁྱེར་ནས་ས་ད་འཕགས་པ་སྤྱན་རས་གཟིགས་ཡང་སྤྱི་བོ་ལ་ཁྱེར་ནས་ཐམས་ཅད་དུ་ཕེབས་ནས། ས་ཆ་ག་ས་ག་ལ་ཕེབས་ནས་བདག་གི་སྤྱི་བོ་ན་འདི་ན་འཕགས་པ་སྤྱན་རས་གཟིགས་བཞུགས་སོ། ཕྱག་མཆོད་གྱིས། ཕྱག་མཆོད་གྱིས་བྱས་ཀྱང་ཟེར། ཕྱག་མཆོད་གྱིས་སྐུལ་ཚིག་རེད་བ། བྱས་ཀྱང་ལ་ལས་ཅི་ཡང་མ་མཐོང། མང་ཆེ་གཅིག་གིས་ད་ཅི་མཐོང་གི་མ་རེད་བ་ཁ་ཤས་ཀྱིས་ཁྱི་རོ་ཞིག་མཐོང། དེ་འདྲའི་མཐོང་ཡ་ཡོང་གི་ཡོད་རེད། ཡིན་ཡང་དབུ་ལ་བོད་འཕགས་པ་སྤྱན་རས་གཟིགས་ལྡན་དུ་ཡོད་རེད་དེ་ཁ་ཤས་ཀྱིས་ག་གེ་མ་མཐོང་བ་བྱས་ཁ་ཤས་ཀྱིས་ཁྱི་ཡི་རོ་གཅིག་ཁྱེར་བསྡད་ཡ་གཅིག་མཐོང་གི་ཡོད་རེད་ཁྱི་རོ་གཅིག། ཕལ་ཆེ་བས་ཆོས་མང་དུ་བཤད་པས་རླུང་སྨྱོ་ཡིན་ཟེར་ཆེ། དཔལ་ལྡན་ཟླ་བ་གྲགས་པ་བི་མཁས་པ་ཆེན་པོ་ཆོས་མང་པོ་གསུང་བ་ཡིན་ཙང་ད་རླུང་གིས་སྨྱོ་ནས་ཡིན་གྱི་རེད། མགོ་ལ་ག་གེ་མེད་པ་ལ་འཕགས་པ་སྤྱན་རས་གཟིགས་ཁྱེར་བསྡད་ཡོད་གསུང་བ་འདྲ་ད། འོ་དེ་རེད་ཟེར་གི་ཡོད་རེད་ད། མི་ཡི་ཁ་བཏང་ཡ་ལ་ཆ་འཇོག་གེ་མི་འདུག་བ། ཕལ་ཆེ་བས་ཆོས་མང་དུ་བཤད་པས་རླུང་སྨྱོ་ཡིན་ཟེར། ཆང་འཚོང་མ་ཞིག་གིས་ཞབས་ཙམ་མཐོང་བས་ཟེར། ཆང་འཚོང་མ་ལས་ཀྱི་སྒྲིབ་པ་ཏོག་སྲབ་པ་ཅིག་གིས་འཕགས་པ་སྤྱན་རས་གཟིགས་ཀྱི་ཞབས་ཅིག་མཐོང་བ་རེད། མཐོང་བས་ཀྱང་ཐུན་མོང་གི་དངོས་གྲུབ་འགྲུབ། ཞབས་གཅིག་མཐོང་བ་ཙམ་གྱིས་ཐུན་མོང་གི་དངོས་གྲུབ་འགྲུབ་པ་རེད་དངོས་གྲུབ་ཐོབ་པ། ལྟར་རེད་གསུངས། དེ་ལྟར་ཐུབ་པ་ལ་འབྱོན་བཞུད་ཀྱི་རྩོལ་བ་མི་མངའ་བ། ནམ་མཁའི་ཟླ་བའི་གཟུགས་བརྙན་ཆུ་སྣོད་དུ་འཆར་བ་ལྟར་ཡིན། ཚོགས་ཞིང་བཅས་མ་ཐག་ཏུ་མདུན་དུ་ཡོད་ཀྱང་ད་ང་ཚོས་ཚོགས་ཞིང་སོ་སོ་བསྒོམས་པ་ཙམ་གྱིས་བཅས་པ་ཙམ་གྱིས་མདུན་ལ་ཚང་མ་ལ་བཞུགས་བསྡད་ཡོད་རེད། རང་ཅག་གིས་མི་མཐོང་བ་དཔེར་ན་ཆུ་མིག་དང་སྐུ་མཁར་ལ་ཀླུ་བཙན་སོགས་གནས་ཀྱང་མི་མཐོང་བ་བཞིན་ནོ། རེད་བ་ད་དཔེར་ན་ཆུ་མིག་བི་ག་ཀླུ་གནས་ས་གི་ཆུ་མིག་དེ་འདྲ་ལ་ཀླུ་ཡོད་རེད་བ་ད་ཀླུ་ཡི་ཕོ་བྲང་ཡོད་རེད་ཡོད་རེད་དེ་ང་ཚོས་ག་གི་མཐོང་གི་མ་རེད་བ་ད་ནང་ལོགས་རྡོ་རུ་གུ་རུ་འདྲ་བོ་ཅིག་དང་འོ་ད་ཉ་དང་སྦལ་པ་འདྲ་བོ་ཅིག་དང་ཆུ་ཅིག་མ་གཏོགས་ག་གི་མཐོང་གི་མ་རོ་བ། ད་དེ་ན་ལ་བཙོག་པ་ཅིག་བྱེད་ད་ཨ་ནི་ཀླུ་ཡོད་མེད་དེ་ཧ་གོ་གི་རེད། རེད་པ་ད་ཨ་ནི་མ་དོན་ག་བྱེད་ཨ་ནི་ག་རེ་བྱེད་མན་ས་ན་མ་འདྲི་ཨེམ་ཆི་བསྟན་ན་མི་ཕན་ཨོ་ད་ག་རེ་བྱེད་ན་གཤག་བཅོས་བྱེད་ན་སྡུག་རུ་ཕྱིན་ག་གེ་མ་བྱེད་ད་གང་ཚ་གང་ཚ་བྱེད་ནས་ཨ་ནི་ཀླུ་ཡི་གནོད་པ་རེད་ཤག་ཟེར་དེ་ནི་གཞི་ནས་ཆུ་མིག་འཁྲིས་ལ་བག་འཁོར་གོ་གོ་འདུག་ཨ། དང་པོ་ད་ཀླུ་དགའ་བ་དེ་མིག་གིས་མཐོང་ཡ་མི་འདུག་ག་རེ་ཟེར་ག་ཅིག་བར་སོ་བར་བྱས་ནའང་ད་གཞུག་གུ་འུ་ཐུག་ཡོང་དུས་ཆུ་མིག་འཁྲིས་ལ་བག་ཁོག་འོ་དུ་བ་བྱས་ད་ཆུ་མིག་ལ་ཀླུ་དེ་ཡོད་པ་ཏན་ཏན་རེད་བ་ད་ཀོ་ཉུང་བ་རེ་ཡོག་རེད་བ་ད་ནད་པ་ཚོ་ཡོག་རེད་དེ་མཐོང་གི་མི་འདུག་བ་ཀླུ། ཀླུ་ཡི་ཕོ་བྲང་བྱས་ད་ཨ་ལས་ཀླུ་ཁོ་རང་མཐོང་གི་མི་འདུག་བ་བྱས་ད་མེད་མ་མཐོང་བ་ཙམ་གྱིས་མེད་བ་རེག་གི་ཡོག་མ་རེད་དེ་ན་བདག་གིས་དེ་ལས་ཀྱང་ད། བི་ཀེ། ཚོགས་ཞིང་བི་ཀེ། འོ་ད། ཨོ་ད་བླ་མ་ཡི་དམ་སངས་རྒྱས་བྱང་སེམས་དེ་ཚོ་ཚང་མ་ལོག་ད་མདུན་ལ་བཞུགས་བཞུགས་གི་རེད་དེ་ང་ཚོ་མཇལ་གི་ཡོད་མ་རེད་རེད་པ་ད་ལྟ་དེ་ཡིན་ནའི་པའི་ནམ་མཁའ་གང་འདས་པའི་པའི་སྐྱབས་གནས་བཞུགས་བཞུགས་བ་ཐག་ཆོད་ཚར་བ་ད་ལུང་གིས་སྒྲུབ་གི་རེད་རིགས་པས་སྒྲུབ་གི་རེད་རེད་དེ་ང་ཚོ་མཇལ་གི་མི་འདུག་བ་ཁ་ཤས་མཇལ་མཁན་ཡོད་འགྲོ་མ་གཏོགས་མཇལ་གི་མི་འདུག་བ་འོ་དེ་རེད། མ་མཐོང་ཙམ་གྱིས་མེད་པ་མིན་ཡིན་ཟེར་ད་མ་མཐོང་བ་ཙམ་རྒྱུ་མཚན་ཡོད་ཀྱི་ནི་ཡོད་མ་རེད་ཟེར་ལབ་རྒྱུ་ཡོད་མ་རེད་དེ་ནས། ཀླུ་བཙན་སོགས་གནས་ཀྱང་མི་མཐོང་བ་བཞིན་ནོ། དངོས་སུ་ཡོད་པའི་འདུ་ཤེས་ཡོད་མེད་ཀྱི་བྱིན་རླབས་དང་བསོད་ནམས་ཀྱང་དེའི་རྗེས་སུ་འབྲངས་པ་ཡིན། ད་མདུན་ལ་གང་ག་བཞུགས་ཡོད་ན་ཡང་སོ་སོ་ལ་བྱིན་རླབས་ཐོབ་མ་ཐོབ་དེ་སོ་སོ་གིས་མོས་པ་བྱེད་མ་བྱེད་རེད། མདུན་ལ་བཞུགས་ཡོད་བསམ་ནས་ཡིད་ཆེས་བྱེད་དད་པ་བྱེད་ན་བྱིན་རླབས་ཐོབ་གི་རེད། ད། དེ་མ་བྱས་ན་ཐེ་ཚོམ་བྱེད་པ་ཡིན་ན་ནི་བྱིན་རླབས་ཐོབ་གི་མ་རེད་བསོད་ནམས་ཀྱང་དེའི་རྗེས་སུ་འབྲངས་པ་ཡིན། དེས་ན་སྐྱབས་ཡུལ་མདུན་དུ་བཞུགས་བཞིན་པ་ལ་དེ་ལྟར་མེད་སྙམ་པའི་དོགས་པ་སེལ་བའི་ཕྱིར་རམ། མོས་པ་བརྟན་པའི་ཕྱིར་ཨ་ནི་སྤྱན་འདྲེན་པ་ཡིན། མདུན་དེར་བླ་མ་མཆོད་པའི་ཚོགས་ཞིང་དམ་ཚིག་པ་དེ་ཆ་ཚང་གསལ་བཏབ། ད་དེ་སོ་སོ་གི་ཕར་བཏབ་བཞག་ཡིན་བསམ་ཡག་ཅིག་ཡོང་གི་རེད་བ་རྣམ་རྟོག་འདྲ་པོ་ཅིག་འདི་ད་ངའི་བློ་ཡིད་ཀྱིས་ཕར་སྒོམ་བཞག་ཅིག་ཡིན། དེ་བི་གའི། ཚོ་བི་གའི། ཡེ་ཤེས་པ་དངོས་གནས་ད། ཡིན་ས་མེད། དེ་ངས་ཕར་བསམ་བློ་བཏང་བཞག་ཡ་གཅིག་ཡིན་ས་ཡ་གཅིག། རེད་པ་ད། ཨོ་དེ་རྣམ་རྟོག་བཀག་ཡ་གི་ཆེད་དུ་ད། སྤྱན་འདྲེན་བྱས་ནས་མར། ཡེ་ཤེས་པ་དཔག་ཏུ་མེད་པ་སྤྱན་དྲངས་ནས་དེ་ལ་མར་བསྟིམ་ནས་བས་དབྱེར་མེད་དུ་ཕར་འདྲེས་བཅུག་ནས། ཨ་ནི་སོ་སོའི་བི་གའི་དད་པ་དེ། ཆེ་རུ་འགྲོ་ཡ་གི་གནད་འགག་ཡོད་རེད། དེ་ལ་མོས་པ་བརྟན་པའི་ཕྱིར་སྤྱན་འདྲེན་པ་ཡིན། ངག་ཏུ་སྤྱན་འདྲེན་གྱི་ཚིག་དེ་དེ་ནི་མ་ལུས་སེམས་ཅན་ཀུན་གྱི་མགོན་གྱུར་བདུད་སྡེ་དཔུང་བཅས་མི་བཟད་འཇོམས་དངོས་རྣམས་མ་ལུས་ཡང་དག་མཁྱེན་བཅོམ་ལྡན་འཁོར་བཅས་གནས་འདིར་གཤེགས་སུ་གསོལ། རེད་བ་ད་ངག་ཏུ་མ་ལུས་སེམས་ཅན་སོགས་བརྗོད་དེ། ཚོགས་ཞིང་རྣམས་མཁྱེན་བརྩེ་ནུས་གསུམ་གྱི་ཡོན་ཏན་མངའ་བའི་སྒོ་ནས། མ་ག་དྷ་བཟང་མོའི་གཏམ་རྒྱུད། འོ་ད། མ་ག་དྷ་བཟང་མོ་ཟེར་གི། རྒྱ་གར་གི་ཕ་གིའི་བུ་མོ་གཅིག་བྱུང་བ་ལ་བ་ད། འོ་དེའི་གཏམ་རྒྱུད་གི། ལ། རྒྱལ་བ་སྲས་དང་བཅས་པ། འོ་ད་དེ་ནི། སངས་རྒྱས། བཅོམ་ལྡན་འདས་འཁོར་དང་བཅས་པ་ཕ་གིའི། སྐུ་མགྲོན་གདན་འདྲེན་ཞུས་དུས་སྒང་ན། ཨ་ནི་ལོ་རྒྱུས་གཅིག་ཡོད་ར་བ། འོ་དེ་ནང་དག་ཅིག་ནས། ཨ་ནི། ཕ་གིའི། དེ་ནི་ཡེ་ཤེས་པ་དེ་ནི་སྤྱན་དྲངས་དུས་སྒང་ལ། དེ་ནང་དག་ཅིག་ནས་བསམ་བློ་བཏང་དགོས་རེད། འོ་དེ་རེད། དེ་ག་རེ་རེད་ཟེར་ན་མ་ག་དྷ་བཟང་མོའི་གཏམ་རྒྱུད་མ་ག་དྷ་བཟང་མོ་ནི་ཡུལ་མ་ག་དྷ་ར་བ་མ་ག་དྷ་འོ་དེའི་བཟང་མོ་ནི་སྔོན་རྒྱ་གར་འཕགས་པའི་ཡུལ་དུ་བཅོམ་ལྡན་འདས་རྒྱལ་བྱེད་ཚལ་ན་བཞུགས་པའི། རྒྱལ་པོ་རྒྱལ་བྱེད་ཀྱི་ཚལ་ཀུན་དགའ་ར་བ་སངས་རྒྱས་བཅོམ་ལྡན་འདས་བཞུགས་ས་གི་ད་དགོན་པ་ཡོད་ན་མེད་ན་དེ་རེད་རྒྱ་གར་ར་བ་ད། དེ་ནས། དེ་ནས། རྒྱལ་བྱེད་ཀྱི་ཚལ་ན་བཞུགས་པའི་སྐབས་ཤིག་ཏུ་ཁྱིམ་བདག་མགོན་མེད་ཟས་སྦྱིན་གྱིས་གསོལ་བ། བདག་གི་བུ་མོ་མ་ག་དྷ་བཟང་མོ་འདི་ན་སོ་དར་ལ་བབ་ཅིང། ད། ཁྱིམ་བདག་མགོན་མེད་ཟས་སྦྱིན་གྱི་བུ་མོ་དེ་རེད། འོ་ད་འདི་ན་སོ་དར་ལ་བབས་ནས། འདི་ནི་བུ་རམ་ཤིང་འཕེལ་གྱི་ཁྱིམ་བདག། མགོན་པོ་ཞེས་པའི་བུ། ཁྱུ་མཆོག་བྱིན་ཞེས་བྱ་བའི། ཁྱིམ་འཛིན་དུ་སློང་ཟེར་བ། བདག་གི་སྲོག་དང་ལོངས་སྤྱོད་ཐམས་ཅད། ཀྱི་བདག་པོ་བཅོམ་ལྡན་འདས་ལགས་ན། བཀའ། བཀའ་འཁྲོལ་བྱུང་ན་བུ་མོ་སྟེར་རམ་སྙམ། བཅོམ་ལྡན་འདས་ལ་ཡར་ཞུ་གི་ཡོད་རེད། ཇི་ལྟར་ལགས་ཞུས་པས་བཅོམ་ལྡན་འདས་ཀྱིས་གནང་བ་ཐོབ་སྟེ་འགྲིག་གི་རེད། སྟེར་བར་ཁས་བླངས། དེ་ནས་མ་ག་དྷ་བཟང་མོ་དར་ཟབ་མང་པོའི་རྒྱན་གྱིས་མ་ག་དྷ་ནས། དེ་ནས་དཔག་ཚད་བརྒྱ་དང་དྲུག་ཅུའི་ས་ན་ད་དེ་དུས་ཡིན་ན་ཐག་རིང་པོ་ཞེ་དྲག་ར་བ་ད་རྐང་པ་རྒྱབ་ནས་འགྲོ་དགོས་ཡ་མ་གཏོགས་རི་ལི་མོ་ཊ་གནམ་གྲུ་ཟེར་ཡ་ཡོག་མ་རེད་བ། ཏོག་ཙམ་འབྱོར་པ་བྱས་ན་ནི་རྟ་ཞོན་ཡ་འདྲ་བ་དེ་འདྲ་རེད། ཤིང་རྟ། དེ་ནས་ད་དཔག་ཚད་བརྒྱ་དང་དྲུག་ཅུ་ཟེར་དུས་ཞེ་དྲག་རེད་བ་ད། འོང་དེ་ནས་འདོམ་པ་ལྔ་བརྒྱ་ལ་དེ་ནས་རྒྱང་གྲགས་གཅིག། རྒྱང་གྲགས་གཅིག་རེད་བ་ལ། འོ་ད་དེ་ནི། རྒྱང་གྲགས་བདུན་ལ་དེ་ནི། རྒྱང་གྲགས་བརྒྱད་ལ་དཔག་ཚད་གཅིག། འོ་དེ་རེད། མང་ད་དཔག་ཚད་བརྒྱ་དང་དྲུག་ཅུའི་ས་ན། དྲུག་ཅུའི་ས་ན་ཡོད་པའི་བུ་རམ་ཤིང་འཕེལ་དུ། མནའ་མར་བརྫངས་པས་ཐག་རིང་ཞིང་བཅོམ་ལྡན་འདས་ཞལ་མ་མཇལ་བར་སྐྱོ་ནས་ངུ་ཞིང་ཕྱིན་ཟེར་བུ་མོ་དེ། དེ་ནས་ཁྱིམ་ཚང་དེའི་ཕ་མ་དང་རང་གི་ཁྱིམ་ཐབ་དང་བཅས་པར་བྱམས་བརྩེའི་ཡ་རབས་ཀྱི་སྤྱོད་པ་བཟང་པོས་ཡུན་རིང་ཞབས་ཏོག་ལ་བརྩོན་པས་བདེ་སྐྱིད་འཕེལ་བར་གྱུར། སྐབས་ཤིག་ཁྱིམ་དེར་མཆིས་པའི་ཆོས་ནན། ད་ཁྱིམ་ཚང་དེ་ལ་ཕྱི་རོལ་པའི་ཆོས་བྱེད་མཁན་ཡོད་ཟེར་བ། དེ་ཡིན་ཙང་མཆིས་པའི་མཆོད་གནས་ཡོན་ཏན་མེད་པ་དང། ལུས་གཅེར་བུ་བ། སྐྲ་འབལ་བ། སྡོམ་སྣང་བ་ཅན། དབང་པོ་མ་དམ་པ་མང་པོ་བོས་ནས། བསྙེན་བཀུར་མང་པོ་བྱས་པ་ལ་བཟང་མོ་ཡིད་མ་གུས་ཏེ། བཟའ་ཟླའི་ཨ་མ་ལ་སྨྲས་པ། ཁྱེད་ཀྱིས་དེ་རྣམས་བ་ལང་ཕྱུགས་དང་འདྲ་བའི་སྤྱོད་པ་ཅན་འདི་འདྲ་ལ་མཆོད་པ་ཞེ་རེ་ཁྲེལ་སྨྲས་པས་ཨ་མས་འོ་ན་ཁྱོད་ཀྱི་ཡུལ་ན་མཆོད་ཡུལ་ཅི་འདྲ་ཡོད་ཟེར་བར་བཟང་མོས་སྨྲས་པ་བདག་གི་ཁྱིམ་དུ་མཆོད་ཡུལ་ནི་སྟོན་པ་སངས་རྒྱས་ཞེས་བྱ་བ་མཛེས་ཤིང་ལྟ་བས་མི་ངོམས་པ་མཚན་བཟང་པོ་སུམ་ཅུ་རྩ་གཉིས་པོ་རེ་རེ་ནས་བཤད་དེ། དེ་ལྟར་མཚན་དང་དཔེ་བྱད་ལྡན་པ་ཞི་ཞིང་དུལ་བ་མངོན་ཤེས་དང་རྫུ་འཕྲུལ་ཐོགས་པ་མེད་པ་འགྲོ་བ་སེམས་ཅན་ཐམས་ཅད་ལ་བྱམས་པ་དང། འོ་དང་སྙིང་རྗེ། ཕ་མ་ལྟར་ཐུགས་ལྷག་པར་བརྩེ་བ་སོགས་ངོ་མཚར་དཔག་ཏུ་མེད་པ་ཡོད་ཚུལ་རྣམས་རྒྱས་པར་བཤད་པས་དེ་དག་དད་པར་གྱུར་ནས། ད་བཟང་མོས་ཕ་གིར་ཁོ་རང་གི་མའི་ཁྱིམ་ཚང་དེ་ཚོ་ལ་ཨ་ནི་སངས་རྒྱས་བཅོམ་ལྡན་འདས་ཀྱི་ཡོན་ཏན་དེ་ཚོ་བརྗོད་པའི་སྒང་ལ་ད་དེ་ཚོ་སངས་རྒྱས་ལ་བའི་དད་པ་ཞེ་དྲག་སྐྱེས་པ་རེད། དེ་དག་དད་པར་གྱུར་ནས་ཁྱེད་ཀྱི་མཆོད་ཡུལ་དེ་བདག་ཅག་གིས་མཐོང་བའི་སྐབས་ཡོད་དམ་མེད། འདིར་སྤྱན་འདྲེན་པར་ཕྱིན་ན་གདན་འདྲོང་ངམ་མི་འདྲོང་དྲིས་པས། བཟང་མོས་སྨྲས་པ་ངའི་སྟོན་པ་ལ་ཐག་ཉེ་རིང་དང་ཐུགས་རྗེ་ལ་ཕྱི་ནང་མེད། གསོལ་བ་བཏབ་ན་སྤྱན་འདྲོང་ཞིང་ཞལ་བལྟ་རུ་ཡོད་ཟེར། དེ་ནས་ཁང་ཁྱིམ། བྱི་དོར་དང་མཆོད་པའི་ཡོ་བྱད་ཁྱད་པར་འཕགས་པ་བཤམས་ཏེ། བཟང་མོས། སྤོས་དང་མེ་ཏོག་ཁྱེར་ཏེ་ཁང་བཟང་གི་རྩེར་འཛེགས་ནས། ད་ནང་ལོགས་པའི་ཕྱི་ཐག་སྟེང་དུ་བཏང་ནས་ཕ་གིར་གྲ་སྒྲིག་ཡག་པོ་ཅིག་བྱས། བཟང་མོ་ཕ་གིར་ཡོད། ག་ས་མ་ག་དྷ་བཟང་མོ་དེ་ལག་པ་ལ་བའི་སྤོས་བསང་བྱས་ནས་སྤོས་ཁྱེར་ནས། ཁང་པའི་ཐོག་ཁ་ལ་ཡ། ཡོད། ཕ་གིར་མ་ག་དྷ་སངས་རྒྱས་བཞུགས་ས་གི་ཕྱོགས་ལ་ཕར་ཁ་བསློགས་ནས་དེ་ནས། གསོལ་བ་སྨོན་ལམ་བཏབ་ནས་མ་ལུས་སེམས་ཅན་ཀུན་གྱི་མགོན་གྱུར་ཅེས་བཏབ་ཕེབས་རོགས་གནང་སྐུ་མགྲོན་ལ་ཕེབས་རོགས་གནང་ཟེར་བཏབ་བོས་པ་རེད། དེ་ནས། བཟང་མོས་སྤོས་དང་མེ་ཏོག་ཁྱེར་ཏེ་ཁང་བཟང་གི་རྩེར་འཛེགས་ནས་བཅོམ་ལྡན་འདས་བཞུགས་པའི་ཕྱོགས་སུ་ཁ་བལྟས་ཏེ་ཐལ་མོ་སྦྱར་ནས་མིག་མཆི་མ་གཏོང་ཞིང་གསོལ་བ་བཅོམ་ལྡན་འདས་ཁྱེད་ཀྱི་ཞབས་འབངས་མོ་བདག་ཕ་མའི་རྩ་ནས་རི་དྭགས་དེད་པ་བཞིན་ཐག་རིང་འདིར་སླེབས། འོ་ད་འོན་ཀྱང་ཁྱེད་ཀྱི་ཐུགས་རྗེ་ལ་ཉེ་རིང་མེད་པས་ནངས་པར་བདག་གི་མགྲོན་དུ་གཉེར་བར་བརྩེ་བས་བཟུང་འཚལ་ཞེས་གསོལ་བ་བཏབ་ཅིང་ཟེར་ད་སང་ཉིན་པའི་ཕེབས་རོགས་གནང། ཞུས་པའི་སྒང་ལ་སྙིམ་པའི་མེ་ཏོག་དེ་གཏོར། ཞེས་པ་དང་ལག་པ་ན་ཡོད་དེ་པས་ཨ་ནི་མེ་ཏོག་དེ་དེ་ནས་ཕར་གཏོར། གཏོར་བའི་མེ་ཏོག་དཀར་སེར་དམར་སྔོ་རྣམས་དེ་ནས་བདུག་སྤོས་ཀྱི་དུད་སྤྲིན་དང་དྲི་བཟང་འཐུལ་ཞིང་ནམ་མཁའ་ལ་དལ་བུས་སོང། བཅོམ་ལྡན་འདས་ཀྱི་ཞབས་པད་ལ་མེ་ཏོག་རྣམས་སྤོས་དུད་དང་བཅས་གུས་པའི་ཚུལ་གྱིས་བབ་ཅིང། ཞུ་བའི་ཚིག་དབྱངས་བཅས་བྱུང་བས་ས་པའི་གདངས་དེ་ཕ་གིར་གོ་ཡོང་འདྲ་བོ་དག་ཁྲིད་ལ། བྱུང་བས་ཀུན་དགའ་བོ་ལ་སྟོན་པས་བཀའ་སྩལ་པ། ནངས་པར་མ་ག་དྷ་བཟང་མོའི་བསྙེན་བཀུར་གྱི་མགྲོན་དུ་འགྲོ་བས། དེ་ཐག་རིང་པོ་དཔག་ཚད་བརྒྱ་དང་དྲུག་ཅུ་ཡོད་པས། དེ་ཉིན་ཕྱེད་ལ་སླེབས་པར་བྱ་དགོས་པས་དགེ་སློང་རྫུ་འཕྲུལ་དང་ལྡན་པ་གང་ཡོད་ལ་ཚུལ་ཤིང་བྲིམས་ཤིག། ད་འོ་ད་ཡུལ་མང་བི་གའི། བུ་རམ་ཤིང་འཕེལ་གྱི་ཡུལ་དེ་ལ་མ་ག་དྷ་བཟང་མོས་སང་ཉིན་མགྲོན་འབོད་ཀྱི་འདུག་དེ་བས་ཐག་རིང་པོ་ཞེ་དྲག་རེད་ཉི་མ་ཤས་ཀ་ལ་སླེབས་དགོས་གི་རེད་དེ་ཡིན་ད་དགེ་སློང་གང་བྱུང་མ་བྱུང་དགེ་སློང་ཕེ་ན་ཡོང་ཡ་ཡོག་མ་རེད་རྫུ་འཕྲུལ་ཡོད་མཁན་འོ་ད་འཕུར་ཐུབ་མཁན་འོ་ད་འོ་ད་དེ་ཚོའི་གང་ག་ལོ་ཨ་ནི་ཚུལ་ཤིང་བྲིམས་ནས་སུ་སུ་ཡོད་མེད་དེ་ད་ཚུལ་ཤིང་བླངས་ནས་དེ་བྱེད་ཤོག་གསུངས་པ་རེད། བྲིམས་ཤིག་གསུངས་ཀུན་དགའ་བོས་སྲོད་ལ་ཚུལ་ཤིང་བྲིམས་ད་དེ་རིང་དགོང་དག་དེ་སང་ཉིན་དུ། སྟོན་པ་དེ་ཕེབས་ཀྱི་རེད་དེ་མཉམ་དུ་ཕེབས་ཐུབ་མཁན་ནམ་མཁའ་ལ་འཕུར་ཐུབ་མཁན་སུ་ཡོད་ཟེར་ནས་ད་ཚུལ་ཤིང་བླངས་ནས་བྲིམས་པས་དགེ་སློང་གང་པོ། དགེ་སློང་གང་པོ་བགྲེས་པོ་བུམ་པ་ལ་སྔས་བྱས་པ་དགེ་སློང་གང་པོ་ཟེར་ཡ་དེ། ཨ་ནི་ལོ་ཆེན་པོ་ཡིན་པ་འདྲ། བུམ་པ་ལ་དེ་ནས་སྔས་བྱས་ནས་བསྡད། སྔས་བྱས་པའི་ལག་པ་བརྐྱངས་པས་ཟ། ཚུལ་ཤིང་འདུག་ཟེར་ནས་ད་སང་ཉིན་པས། ཡུལ་བུ་རམ་ཤིང་འཕེལ་ལ་འགྲོ་ཐུབ་མཁན་སུ་ཡོད་ཟེར་ཚུལ་ཤིང་འདུག་བསྟན་ཡོང་དུས། གང་པོ་གིས་ཧ་མ་གོ་བ་བྱས་ནས་གང་པོ།